ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་གསུམ་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་དང་པོའི་ཚེས་བཞི། རེས་གཟའ་ཕུར་བུའི་ཉིན་གྱི་གཏམ་གླེང་གི་ལེ་ཚན་འདིའི་ནང། སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ནས་གནས་མཆོག་རྡོ་རྗེ་གདན་ལ། ཚེས་སུམ་ཅུ་ཉིན། ནང་ཆོས་ངོ་སྤྲོད་དང་ཐམས་ཅད་རྣལ་འབྱོར་གྱི་སེམས་བསྐྱེད་གནང་ཡོད་པས། གོང་ས་མཆོག་ནས་དམིགས་བསལ་བཀའ་སློབ་གནང་བ་ཁག་ཞིབ་ཕྲ་ངོ་སྤྲོད་ཞུས་ཤིང་སྙན་སྒྲོན་ཞུ་རྒྱུ་བཅས། གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་གི་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་འདི་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་འདིའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་འདིའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www ཚེག rfa ཚེག org དེའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང།
གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་འདི་ང་ཚོ་གཏམ་གླེང་གི་ལེ་ཚན་དེ་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། ད་ཐེངས་ཀྱི་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ། སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ནས་ད་རེས་ནི་གནས་མཆོག་རྡོ་རྗེ་གདན་ལ་སྤྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་དང་ཚེས་སུམ་ཅུ་སོ་གཅིག་གི་ཉིན་ལ་གསུང་ཆོས་གནང་ཡོད་རེད་ལ་དམིགས་བསལ་ཚེས་སུམ་ཅུ་སོ་གཅིག་གི་ཉིན་མོ་དེ་ནང་ཆོས་ངོ་སྤྲོད་དང་ཐམས་ཅད་རྣལ་འབྱོར་གྱི་སེམས་བསྐྱེད་གནང་ཡོད་པ་དང་ཚེས་སུམ་ཅུ་སོ་གཅིག་གི་ཉིན་མོ་དེ་ཡིན་པ་ཡིན་ན་འཇམ་པའི་དབྱངས་ཀྱི་རྗེས་གནང་དང། སྨན་བླའི་གསོལ་འདེབས་ཀྱི་ལྗགས་ལུང་སོགས་འདུག་སེ་གནང་ཡོད་རེད་ཞུས་ཙང་ང་ཚོས་དེ་རིང་གི་ལེ་ཚན་འདིའི་ནང་ལོགས་ལ་ཚེས་སུམ་ཅུ་ཐམ་པའི་ཉིན་གྱི་ཆོས་འབྲེལ། ཁག་དང་དེ་བཞིན་ནི་འཇམ་པའི་དབྱངས་ཀྱི་རྗེས་གནང་འདི་མ་གནང་གོང་ལ་རྒྱལ་བ་རིན་པོ་ཆེ་ནས་དམིགས་བསལ་བཀའ་སློབ་ཁག་ཅིག་གནང་ཡོད་དུས་འདི་ནས་ཡང་དུམ་བུ་ཁག་ཅིག་ཟུར་འདོན་ཞུས་བྱས་ནི་ང་ཚོའི་ལེ་ཚན་ནང་ལོགས་ལ་གསན་མཁན་རྣམ་པ་ཚོར་ངོ་སྤྲོད་ཞུ་གི་ཡིན། ཞུས་ཙང་འདི་ཡིན་དུས་ཀ་ནས་ཚེས་སུམ་ཅུའི་ཉིན་མོ་དེ་རྒྱལ་བ་རིན་པོ་ཆེ་ནས་ནི་གསུང་ཆོས་དབུ་འཛུགས་གནང་པའི་སྐབས་དེ་ཡིན་ན་འཛམ་བུ་གླིང་འདིའི་ཐོག་ལ་ད་མི་ཚང་མ་སྡུག་བསྔལ་མི་འདོད་པ་གཅིག་པ་གཅིག་གི་ཡིན་དུས། བསམ་བློ་རྒྱ་ཆེ་ས་ནས་བཏང་བྱས་སྡུག་བསྔལ་སེལ་ཐབས་དགོས་པ་དང་འཕྲལ་སེལ་གྱི་བསམ་བློའི་ཐོག་ནས་ཕྱིན་པ་ཡིན་ན་རང་གཞན་གཉིས་ཀ་ཕུང་རྒྱུ་ཡིན་པའི་སྐོར་ལ་བཀའ་སློབ་འདུག་སེ་ཅིག་གནང་སོང། ཡ་ད་དེ་རིང་གནས་ཁྱད་པར་ཅན། གནས་མཆོག་རྡོ་རྗེ་གདན། ཡ་ད་ང་ཚོ་ཡང་མི་མང་པོ་གཅིག་ཡུལ་གྲུ་ཁག་མང་པོ་གཅིག་ནས་ད་ང་ཚོ་འཛོམས་བྱས། དེ་ད་སྨོན་ལམ་རྒྱག་ཡག་གཅིག་གི་གོ་སྐབས་དེ་འདྲ་བྱུང་བ་རེད། ཨེ་འདི། ཞིག་མི་མང་ཚང་མ་ལོག་ལ་ཡ། ཞུ་ཡག་ལ་ཡ། སྡུག་བསྔལ་ཕྲ་མོ་ཙམ་ཡང་མི་འདོད་ཅིང། བདེ་ལ་ནམ་ཡང་ཆོག་ཤེས་མེད་པར་ནི། བདག་དང་གཞན་ལ་ཁྱད་པར་ཡོད་མིན་ཞེས་གཞན་བདེ་དགའ་བ་སྐྱེད་པར་བྱིན་གྱིས་རློབས་ཟེར་ནས་གསུང་དུས་ཙང་ནི། སྲོག་ཆགས། འབུ་སྲིན་ཚུན་ཆད་ལོག། སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ། ཚང་མ་གཅིག་པ་རེད་འདུག་ག། ཨེ་ནི་ང་རང་ཚོ་མི་བྱ་བྱ་ན་དེ་བས་ཀྱང་ནས།

སོ་སོའི་ཁོར་ཡུག་གི་གནས་ཚུལ་རྐྱང་རྐྱང་ཅིག་བསམ་བློ་བཏང་བསྡད་པ་མ་གཏོགས་རྒྱ་ཆེ་ས་ནས་བསམ་བློ་བཏང་ཐུབ་ཀྱི་མི་འདུག་ག་ད། ང་ཚོ་འཛམ་བུ་གླིང་འདིའི་སྒང་ལ། མི་ཚང་མ་ལོག་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་ཤ་སྟག་རེད་དེ། ཡིན་ནའི། རྙོག་དྲ་མང་པོ་ཅིག་ང་རང་ཚོའི་མི་ཡིས་བཟོས་པ་དེ་གསལ་པོ་ཞིག་རེད་པ་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་ཡིན་པ་རེད་དེ། ཡིན་ནའི། བསམ་བློ་རྒྱ་ཆེ་ས་ནས་བསམ་བློ་བཏང་མ་ཐུབ་པ་བྱས་ནས་འཕྲལ་སེལ་འཕྲལ་སེལ་གྱི་བསམ་བློའི་སྒང་དུ་བྱས་ནས་འགྲོ་དུས་ཅིག་བསམ་བློ་སྦུ་སུ་དོག་པོ་ཅིག་དང་རྒྱ་ཆུང་ཆུང་ཅིག་གི་སྒང་ནས་ཨེ་ནས་ང་རང་ཚོ་ཐབས་ཤེས་བྱེད་ཀྱི་ཡོད་རེད་འཛམ་བུ་གླིང་འདིའི་སྒང་གི་མི་དེ་གྱི་དེ་ཚང་མ་ལོག་གང་ལྟར་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་ཤ་སྟག་རེད་དེ། ཡིན་ནའི། འཛམ་བུ་གླིང་འདིའི་སྒང་ལ་མི་ཡིས་རྙོག་དྲ་བཟོས་པ་ནང་བཞིན་བྱས་སྲོག་ཆགས་གཞན་དག་སུ་གཅིག་གིས་རྙོག་དྲ་དེ་འདྲ་བཟོ་གི་མི་འདུག་ག། བྱས་ཙང་ང་རང་ཚོའི་མི་ལ་ཡ། བསམ་བློ་གཏོང་ཡག་གི་རྣམ་དཔྱོད་ཅིག་ཡོད་རེད་དེ་ཁོ་རྣམ་དཔྱོད་འདི་བེད་སྤྱོད་བྱེད་ཡག་དེ། མིག་རྒྱང་ཐུང་ཐུང་གཅིག་གིས་བསམ་བློ་སྦུ་སུ་དོག་པོ་གཅིག་གིས་བཏང་ནས་ཨེ་ནི་འཕྲལ་སེལ་གྱི་སྡུག་བསྔལ་སེལ་ཐབས་དང། གཅིག་གིས་བདེ་བ་བསྒྲུབ་ཐབས་གཅིག་གིས་བྱེད་བསྡད་ཡག་གཅིག་གིས་བྱས་ཙང་འཛམ་བུ་གླིང་འདིའི་སྒང་ལ་ཡ་ཨེ་ནི། དཔེར་ན་འདས་པའི་ལོ་ཟླ་བརྒྱ་ཕྲག་ཁ་ཤས་རིང་ལ་ཡ་དམག་ཆེན་དང་པོ་རྒྱབ་ཡག་དམག་ཆེན་གཉིས་པ་རྒྱག་ཡག་དང་དམག་ཆེན་གསུམ་པ་ལ་ཚང་མ་ལོག་དཔེ་གྲ་སྒྲིག་རུ་བྱས་ནས་བྱེད་བསྡད་ཡག་རང་རྒྱལ་གཞན་ཕམ་བྱེད་ཡག་གི་དོན་དག་ལ་རྡུལ་ཕྲན་མཚོན་ཆ་ལྟ་བུ་གས་ད་དོ་སྣང་བྱེད་བསྡད་ཡག་གཅིག་གིས་བྱེད་བསྡད་ཀྱི་འདུག་ག།

བསྐྲུན་དགོས་ཡག་དང་དེ་ནས་དཔེར་ན་ལས་ལག་ལེན་ངོ་མའི་ཐོག་ནས་རང་རྒྱལ་གཞན་ཕམ་གྱི་བསམ་བློ་འདི་དོར་དགོས་པ་འདིའི་ཐོག་ལ་རྒྱག་རུམ་བྱས་ནས་བཀའ་སློབ་ཐུགས་གཅིག་གནང་སོང། ང་ཚོས་ད་འཛམ་བུ་གླིང་གི་ལོ་རྒྱུས་དུ་ཕྱི་མིག་ཅིག་བལྟས་པ་ཡིན་ན་དངོས་གནས་དྲང་གནས་དཔེ་ཡི་རང་ཆད་ཡག་རེད་ཤག་དམག་འཁྲུག་དོ་སྣང་བྱས་ནས་གོ་མཚོན་འདྲ་མི་འདྲ་ཞེ་པོ་ཅིག་བཟོས་ནས་དེ་འདྲ་བྱེད་ཀྱི་འདུག་ག། ད་ང་ཚོ་མ་འོངས་པ་ལ་ཡང་དེ་འདྲས་ཀྱི་དམག་འཁྲུག་གོ་མཚོན་འདྲ་མི་འདྲ་བེད་སྤྱོད་བྱས་ནས་དམག་འཁྲུག་དེ་འདྲས་ཅིག་ད་མ་ཡོང་ཡག། འཛམ་བུ་གླིང་འདིའི་སྒང་གི་མི་ཚང་མ་ལོག་གང་ལྟར་གཅིག་གིས་འགྲོ་བ་མི་གཅིག་གྱུར་གྱི་ཐོག་ནས་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་གཅིག་གྱུར་ཡིན་དུས་ཙང་ནི་ཚང་མ་ལོག་ལ་ཡ་བདེ་བ་བཅས་ཀྱི། འཛམ་བུ་གླིང་གི་མི་དུང་ཕྱུར་ཁ་ཤས་ཤིག་ཡོད་དེ་བ་ཚང་མ་ལོ་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་གཅིག་གྱུར་རེད་མ་གཏོགས་ཉུང་ཤས་གཅིག་གི་རང་རྒྱལ་གཞན་ཕམ་གི་བསམ་བློའི་ཐོག་ནས་བསམ་བློ་ཕུགས་སུ་དོག་པོ་ཅིག་སྒང་ལ་འགྲོ་བསྡད་ཀྱི་ཡོད་རེད་དེ་ང་ཚོ་བསམ་བློ་རྗེས་ལུས་རེད་ཤག་ད་ང་རང་ཚོ་ནམ་རྒྱུན་ཁ་ནས་སེམས་ཅན་ཐམས་ཅད་ཟེར་གྱི་ཡོད་རེད་ངས་ད་སེམས་ཅན་ཐམས་ཅད་འབུ་སྲིན་ཚུན་ཆད་ལོ་ཐེ་བ་ཅིག་གིས། སེམས་ཅན་ཐམས་ཅད་སྒང་ལ་བསམ་མ་ཐུབ་ནའི་མི་ཡི་འགྲོ་བ་འདི་དེ། ང་རང་ཚོ་གཅིག་གྱུར་གྱི་འདུ་ཤེས་ཐོག་ནས་གཅིག་གིས་གཅིག་ལ་རོགས་བྱེད་ཡག་ཕན་བཏགས་ཡག་མ་གཏོགས་གནོད་པ་སྐྱེལ་ཡག་མ་ཡོང་ཡག་གཅིག་གིས་ད་འདི་ང་ཚོ་ཚང་མ་ལོག་གི་ལས་འགན་རེད་འཛམ་བུ་གླིང་ཞི་བདེ་ཟེར་ཡ་དེ་ཚང་མ་ལོག་གི་འདོད་ཀྱི་ཡོག་རེད་ལ། ད་དེ། ང་རང་ཚོ་ལག་ལེན་ངོ་མའི་ཐོག་ནས་འཛམ་གླིང་ཞི་བདེ་ཡོང་བ་ཅིག་གི་ད་ཚང་མས་འབད་རྩོལ་བྱེད་དགོས་ཀི་ཡོད་རེད། དེ་ལ་ཡང་གལ་ཆེ་དེ། ང་ཚོ་རང་ཕྱོགས་དང་གཞན་ཕྱོགས་ཟེར་ང་ཚོ་དང་ཁོ་ཚོ་ཟེར་ཡག་གི་སྐད་ཆ་དེའི་ཐོག་ནས་ཨེ་ནི་འཁྲུག་པ་རྒྱག་ཡག་ད་ཅིག་གོ་མཚོན་སྣ་ཚོགས་ད་བཟོས་ནས་རང་རྒྱལ་གཞན་ཕམ་ཟེར་ཡག་གི་བསམ་བློ། མིག་རྒྱང་ཐུང་ཐུང་གི་བསམ་བློ་དེ་འདྲ་ཅིག་གིས་ང་ཚོ་འཛམ་བུ་གླིང་འདི་སྒང་ལ་བཏང་བསྡད་ཀྱི་འདུག་ག་ད་ད་ཆ་ང་ཚོ་འཛམ་བུ་གླིང་འདི་གང་ལྟར་མི་ཚང་མ་ལོག་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་གཅིག་གྱུར་ཡིན་པ་ལྟར་ང་ཚོ་ཚང་མ་ལོག་པས་མཉམ་ཟ་མཉམ་འཐུང་བྱས་ནས་འཛམ་བུ་གླིང་འདི་སྒང་ལ་འཚོ་དགོས་ཀྱི་ཡོད་པ་ཡིན་དུས་རྩ་ནས་ད་གང་ལྟར་ང་རང་ཚོས་ཅིག་གི་རང་ཕྱོགས་ཉུང་ཉུང་གཅིག་གི་རྒྱལ་ཡག་གི་དོན་དག་ལ་གཞན་ཕྱོགས་ལ་ཡག་པོ་གི་དགྲར་བལྟས་ནས་ཨེ་ནི་ཅིག་གི་གནོད་པ་བྱེད་ཨ་རོ་ད་དེ་ང་ཚོ་མེད་པ་ཅིག་གི་འཛམ་བུ་གླིང་གི་མི་ཡོངས་རྫོགས་ལོ་གཅིག་གྱུར་རེད་ང་ཚོ་ཚང་མ་ལོ་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་གཅིག་གྱུར་ཡིན་དུས་རྩ་ནས་ད་དངོས་གནས་ཅིག་འཛམ་བུ་གླིང་ཞི་བདེ་ཟེར་ཡ་དེ་དགོས་ཡག་རེད་ཤག་འཛམ་བུ་གླིང་ཞི་བདེ་ཟེར་ཡ་དེ། འཇིག་རྟེན་བཀོད་པ་པོའི་དཀོན་མཆོག་བསམ་བློ་བཏང་བ་ཡིན་ནའི་རེད། འཇིག་རྟེན་བཀོད་པ་པོའི་དཀོན་མཆོག་བསམ་བློ་མ་བཏང་ནའི་གང་ལྟར། མི་ཚང་མ་ལོ་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་ཤ་སྟག་རེད་བ། བྱས་ཙང། ང་རང་ཚོ་ཆོས་དད་ཡོད་ནའི་རེད་མེད་ནའི་རེད་ང་རང་ཚོ་ཚང་མ་ལོ། འཛམ་བུ་གླིང་ཞི་བདེ་འདོད་པ་དེ་ཀུན་ལ་གཅིག་གྱུར་རེད་འདུག་ག། ཆོས་མེད་མཁན་ཚོ་ཡིན་ནའི་འཛམ་བུ་གླིང་ཞི་བདེ་དགོས་ཡ་ལ་ཚང་མས་འདོད་པ་གཅིག་གྱུར་རེད་བ། ད་དེ་འདྲ་ཡིན་དུས་ཨེ་ནི་ང་རང་ཚོ་ཚང་མ་ལོག་གི། ཞི་བདེ་ཟེར་ཡ་དེ་ཨེ་ནི་མཐར་ཐུག་དེ་སེམས་ཀྱི་བྱམས་བརྩེ་ཡོད་ན་ཞི་བདེ་ཡོང་གི་རེད། སེམས་ལ། ཆགས་སྡང་གི་གཞན་དབང་ལ་བཏང་བ་ཡིན་ན་ཞི་བདེ་ཡོང་གི་མ་རེད། ས་འདི་འདྲས་ཡིན་དུས་བྱམས་བརྩེ་ཟེར་ཡ་དེ་ཞེ་པོ་ཅིག་གལ་ཆེན་པོ་རེད་ཤག། ཀུན་ལ་བརྩེ་བ་བཅས་ཀྱི་འཛམ་བུ་གླིང་འདི་སྒང་གི་མི་དུང་ཕྱུར་ཁ་ཤས་བྱས་བསྡད་པ་ཚང་མ་ལོག། སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་གཅིག་གྱུར་རེད་དེ་འདྲས་ཡིན་དུས་ང་ཚོ་ཚང་མ་ལོག་འཛམ་བུ་གླིང་འདི་སྒང་ལ་མཉམ་དུ་ལ་བསྡད་དགོས་ཀྱི་ཡོད་རེད་ང་དང་ཁྱོད་ཞེས་པ་མི་འདུག། ཀུན་ལ་ཡང་དང་ཕན་སེམས་ཡག་པོ་ཞིག་སྐྱེད་བྱེད་བྱེད་ཀྱི་ཡིན་ན། ཨེ་ནི་དངོས་གནས་འཛམ་གླིང་ཞི་བདེ་ཟེར་དེ་ཡོང་ཐུ་ཡག་རེད། ང་ཚོ་དང་ཁོ་ཚོ་ཟེར་ཡག་གི་དབྱེ་བ་ཅིག་ཕྱེ་ནས་ཨེ་ནི་རང་རྒྱལ་གཞན་ཕམ་ཟེར་ཡ་སྒང་ལ་ཕྱིན་པ་ཡིན་ན་ཞི་བདེ་ཡོང་ཐུབ་ཡག་ཡོད་མ་རེད། ས་དེ་འདྲས་ཡིན་དུས་ང་རང་ཚོ་འཛམ་བུ་གླིང་འདི་སྒང་གི་མི་ཚང་མ་ལོག། སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་གཅིག་གྱུར་ཡིན་དུས་ཙམ་ནས་ང་ཚོ་ཚང་མ་ལོག་གི་ཐུན་མོང་གི་ལས་འགན་འདི་དངོས་གནས་ཅིག་འཛམ་བུ་གླིང་ཞི་བདེ་ངོ་མ་ཅིག་ཡོང་ཐུབ་ཡག་ཅིག་གི་མི་སྐྱེས་པའི་ཁ་ཐུག་ལ་ཡག་གོ་མཚོན་ལབ་ཀ་མི་འདུག་ག་སྐྱེས་པའི་ཁ་ཐུག་ལ་ཨ་མས་འོ་མ་སྤྲད་བྱས་བྱམས་བརྩེས་བསྐྱངས་བཞག་པ་ཅིག་ཆགས་བསྡད་ཡོད་རེད་པ། ང་ཚོ་མི་ཚང་མ་ལོག་ད་ག་རེད་པ་བྱས་ཙང་དེ་དུས་ཀྱི་ད་ང་ཚོས་མྱོང་བ་དེ་རང་བསམ་བློ་བཏང་ནས་གཅིག་གིས་གཅིག་གི་བརྩེ་བ་དེ་འདུག་བསྡད་ཐུབ་པ་བྱུང་ན་དེ་ཡག་པོ་འདུག་དེ་ནས་ག་ལེ་ལི་ཡར་ང་ཚོ་ཤེས་ཡོན་གྱི་སྡེ་ཚན་ནང་སླེབས་ཡོང་དུས་ཙམ་ནས་ཨེ་ནི་རང་རྒྱལ་གཞན་ཕམ་གྱི་སྐད་ཆ་དེ་བཤད་ཡོང་གི་ཡོད་རེད་ཨེ་ནི་དེ་དང་འབྲེལ་ནས་གོ་མཚོན་སྣ་ཚོགས་བཟོ་ཡག་དེ་ཡི་རིགས་ཡོང་གི་འདུག་ག།
དེ་བཞིན་ད་ཚང་མ་སྐྱེས་པའི་སྐབས་ལ་ཡིན་པས་ན་ཨ་མའི་བྱམས་སྐྱོང་གཅིག་པ་གཅིག་གིས་ཐོབ་ཡོད་དུས་ཀ་ནས་འཆི་བའི་སྐབས་ལ་ཡིན་པས་ན་ལས་བྱམས་བརྩེའི་བློ་གཅིག་གིས་དགོས་པ་དང། མ་འོངས་པ་འཛམ་བུ་གླིང་འདི་ཡིན་པས་ན་བརྩེ་བ་ལྡན་པ་གཅིག་གིས་ཡོང་ཡག་ལ་ཚང་མས་འབད་བརྩོན་དགོས་ཀྱི་ཡོད་པའི་ངོ་སྤྲོད་འདུག་ཅིག་གནང་སོང། བྱས་ཙང་ང་རང་ཚོ་མི་ལྷན་སྐྱེས་ལ་རང་བཞིན་གྱིས་གཅིག་གིས་གཅིག་གི་བརྩེ་བ་ཡོད་བསྡད་པ་ཅིག་དང་མི་གཅིག་གྱུར་གྱི་འདུ་ཤེས་ཡོད་བསྡད་པ་དེ་འདྲ་ཞིག་ད་ཆགས་བསྡད་དུས་ཙམ་ནས་ད་ང་ཚོ་འདི་འདྲའི་དུས་ཚོད་དེ་ད་ང་ཚོ་ཚང་མ་ལོ་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་གཅིག་གིས་གཅིག་གི་བརྩེ་བ་བྱས་ང་ཚོ་དང་ཁོ་ཚོ་ཟེར་སྐད་ཆ་དེ་མི་དགོས་པ་བྱས། འཛམ་བུ་གླིང་འདི་སྒང་གི་མི་དུང་ཕྱུར་བདུན་བརྒྱད་ཅིག་དེ་ཚང་མ་ལོ་ང་ཚོ་མི་གཅིག་པ་རེད་སྐྱེས་པའི་ཁ་ཐུག་ལ་ཡ་ཨ་མའི་བྱམས་བརྩེས་བསྐྱངས་བཞག་པ་གཅིག་གྱུར་རེད་ད་ཤི་ཁ་ལྷ་མོ་ལའི་བྱམས་བརྩེའི་བློ། ཡོད་བསྡད་པ་གཅིག་དང། སོ་སོའི་ཉེ་འཁོར་ལ་ཡ། བྱམས་བརྩེའི་བློ་ཡོད་བསྡད་མཁན་ཚོས་བསྐོར་བསྡད་པ་ཅིག་གིས། དེ་འདྲའི་གཅིག་གིས་ད་ང་ཚོ་འཛམ་བུ་གླིང་འདི་བཟོ་དགོས་ཀྱི་ཡོད་རེད་ད། ཞེ་འཁོན་དང་འབྲེལ་ནས་མི་ཡིས་མི་གསོད་རེས་གཏོང་ཡ་ཟེར་དེ་ད་དཔེ་མ་སྲིད་པའི་ཐབས་སྐྱོ་པོ་རེད། བྱས་ཙང་ད་ང་རང་ཚོ་ཚང་མ་ལོ། མི་གཅིག་གྱུར་ཡིན་དུས་ཙ་ནས་ཚང་མ་ལོག་གི་དང་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་གཅིག་གྱུར་སྐྱེས་པའི་ཁ་ཐུག་ལ་མ་ཡི་བྱམས་བརྩེས་བསྐྱངས་བཞག་པ་གཅིག་གྱུར་ད་ཤི་དུས་ཙ་ནས་ཞེས་དངོས་གནས་དྲང་གནས་ཀྱི་བྱམས་བརྩེ་ལྡན་པའི་ཨེ་ནི་གྲོགས་པོ་ཚོས་མཐའ་བསྐོར་ནས་ཡོད་བསྡད་པ་འདིའི་ངང་ལ་སོ་སོ་པའི་ཞི་བདེ་ལྷོད་ལྷོད་ཅིག་གི་ངང་ནས་གྲོངས་ཡག་ཡོད་བསྡད་པ་ཅིག་གི་སྐྱེས་པའི་ཁ་ཐུག་ལ་མའི། ཨེ་ནི། བརྩེ་བས་བསྐྱངས་བྱས་རེད། ཨེ་ནི། ག་ལེ་ག་ལེ་ལ་ང་ཚོ་མི་ཚེ་འདིའི་ནང་ལོགས་ལ་ང་ཚོ་དང་ཁོང་ཚོ་ཟེར་ཡག་ལས་བྱས་བྱས། ཨེ་ནི། གཅིག་གིས་གཅིག་གིས། ཨེ་ནི། མ་དགའ་བྱེད་ཡག་དང། ཨེ་ནི། དེ་དང་འབྲེལ་ནས་ང་ཚོ་གོ་མཚོན་མང་པོ་ཅིག་འཛམ་བུ་གླིང་འདིའི་སྒང་ལ་བཟོས་བྱས་འགྲོ་གི་ཡོད་རེད་ད་འདི་དེ་ང་ཚོ་འདས་པའི་ལོ་རྒྱུས་རེད་ད་འདི་འདྲ་མ་འོངས་པ་ང་ཚོ་འཛམ་བུ་གླིང་འདི་དངོས་གནས་བརྩེ་བ་དང་ལྡན་པ་གཅིག་གིས་ད་དེ་འདྲའི་ཅིག་ཡོང་ཡ་ལ་ཆོས་ཡོད་མེད་སྐད་ཆ་མ་རེད་ང་ཚོ་མི་ཚང་མ་ལོག་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་གཅིག་གྱུར་ཡིན་དུས་ཙ་ནས་ཚང་མ་ལོག་ག་ཚོད་ཐུབ་ཐུབ་ཀྱིས་སེམས་ཀྱི་ཞི་བདེ། བརྩེ་བ་ཡོང་ཡ་ཅིག་ཀ་རུ་ནཱ་ཀ་རུ་ནཱ་ཟེར་ཡ་འདི་ང་ཚོ་ཚང་མ་ལོག་གི་སེམས་ལ་བཞག་བྱས། འཛམ་བུ་གླིང་འདི་བྱམས་བརྩེ་ལྡན་པའི་འཛམ་བུ་གླིང་ཅིག་བཟོ་ཐུབ་ན་དངོས་གནས་དྲང་གནས་ཀྱི་ཞི་བདེ་ཡོང་གི་རེད། ཆོས་ཁས་བླངས་སྐད་ཆ་མ་རེད། སྐྱེ་བ་སྔ་ཕྱིའི་སྐད་ཆ་གང་ཡང་མ་རེད། ད་ལྟ་གསོན་པའི་གནས་སྐབས་འདི་ག་ལ་ཡང་སེམས་བཟང་པོ་ཅིག་བྱུང་ན་སོ་སོ་སྐྱིད་པ་རོགས་པ་ཚོ་ཡང་སྐྱིད་པ་ཨེ་ནི་རྒྱལ་ཁབ་ཕན་ཚུན་གྱི་ང་ཚོ་ཁོ་ཚོ་ཟེར་ཡ་འདི་ཕལ་ཆེར་མི་གཅིག་གྱུར་གྱི་འདུ་ཤེས་དེའི་ཐོག་ནས་བསམ་བློ་བཏང་བ་ཡིན་ན་འདིའི་འདི་ད་དུས་ཚོད་རྙིང་པའི་སྐད་ཆ་རེད་ང་ཚོ་ཚང་མ་ལོག་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་བྱམས་བརྩེ་ལྡན་པ་ཅིག་གི་འཛམ་བུ་གླིང་འདི་ཡོང་ཡ་ཚང་མས་སྨོན་ལམ་བརྒྱབ་པ་གཅིག་པོ་མ་ཡིན་པ་ལག་ལེན་གྱི་ཐོག་ནས་བྱམས་བརྩེ་ལྡན་པའི་འཛམ་བུ་གླིང་ཞིག་བཟོ་ཡག་དེ་ང་ཚོ་ཚང་མའི་ལས་འགན་རེད་ཤག་ཆོས་ཡོད་ནའི་རེད་མེད་ནའི་རེད་སྐྱེ་བ་སྔ་ཕྱི་ཤེས་ནའི་རེད་མ་ཤེས་ནའི་རེད་གང་ལྟར་ང་ཚོ་གསོན་པའི་རིང་དེ་ལ་ཡང་མི་དང་མིའི་བརྩེ་བ་འཛམ་བུ་གླིང་འདིའི་སྒང་གི་མི་ཚང་མ་གཅིག་གྱུར་ཡིན་པའི་འདུ་ཤེས་ཀྱི་ཐོག་ནས་ང་ཚོ་གཅིག་གིས་གཅིག་ལ་ཡ། རོགས་བྱས་གཅིག་གིས་གཅིག་ལ་བློ་བཟང་པོ་ཅིག་བསྟན་ནས་ད་དེ་འདྲའི་ཅིག་ཡོང་ཡ་ང་ཚོ་ཚང་མས་བྱེད་ཡ་རེད་ད་ཆོས་ལུགས་མང་པོ་ཡོད་རེད་རེད་དེ་ད་གང་ལྟར་ཅིག་ཆོས་ལུགས་ཚང་མ་ལོག་གི་སྙིང་པོ་རུ་ད་ལྟ་གྲུབ་མི་འདྲ་མི་འདྲ་ཡོད་རེད་དེ་ཡིན་ནའི་ཚང་མ་ལོག་གིས་སེམས་བཟང་པོ་བྱེད་ཡ་དང་གཅིག་གིས་གཅིག་ལ་ཕན་བཏགས་ཡ་རོགས་བྱེད་ཡ་གི་བསླབ་བྱ་དེ་ཆོས་ལུགས་ཚང་མ་ལོག་གཅིག་གྱུར་རེད་དོ་ག་ད་དེ། ཡོང་ཡག་ལ་ཡ་དཔེར་ན་རྒྱུ་མཚན་བཀོད་ཡག་ལ་ཡང་འཇིག་རྟེན་བཀོད་པ་པོ་འདོད་ཡག་ལ་སོགས་རོ། སྐྱེ་བ་སྔ་ཕྱི་འདོད་ཡག་ལ་སོགས་རོ། འོ་ད་དེ་འདྲས་ཀྱི་རྒྱུ་མཚན་འདྲ་མི་འདྲ་མང་པོ་བཀོད་ཀྱི་ཡོག་རེད་ད་གང་ལྟར་ང་ཚོ་མཐོང་ཆོས་ལ་པའི་དུད་འགྲོ་ཚུན་ཆད་ལོག་གི་པའི་བྱམས་བརྩེ་བྱེད་མཁན་བྱུང་ན་དེའི་མཐའ་འཁོར་ལ་ཡང་ང་ཚོ་འཁོར་བསྡད་ཀྱི་འདུག་བ་དེ་སང། ཆོས་སྐད་ཆ་གའི་ཡོག་མ་རེད། ང་རང་ཚང་མ་ལོ་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་གཅིག་གིས་གཅིག་གི་བརྩེ་བ་དེ་མ་དོར་ར་བྱེད་བྱེད་དུ་བྱས་ནས་དངོས་གནས་དོན་དམ་གྱི་འཛམ་བུ་གླིང་ཞི་བདེ་ཡོད་དེ་ངས་དེ་འདྲ་ཅིག་ད་ཡོང་ཡ་ལ་དེ་ང་ཚོ་ཚང་མ་ལོག་གི་ལས་འགན་རེད། ཆོས་ཁས་བླངས་ནའི་རེད་ཁས་མ་བླངས་ནའི་རེད་སྐྱེ་བ་སྔ་ཕྱི་ཁས་བླངས་ནའི་རེད་མ་བླངས་ནའི་རེད་གང་ལྟར་གསོན་པའི་རིང་དེ་ལ། ང་ཚོ་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་ཨ་ནེ་གཅིག་གིས་གཅིག་ལ་ཕན་གདགས་ང་ཚོ་དང་ཁོང་ཚོ་ཟེར་བའི་སྐད་ཆ་དེ་མི་དགོས་པ་བྱས། མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་ཨ་ནེ་འཛམ་བུ་གླིང་ཞི་བདེ་ཡོང་ཡག་ཅིག་གི་དེ་ང་ཚོ་ཚང་མ་ལོག་གི་སེམས་ལ་འཇགས་ཡག་གལ་ཆེན་པོ་རེད། ང་རང་ཚོ་ཚང་མ་ལོག་གི་སྨོན་ལམ་རྒྱབ་པའི་སྐབས་དུས་ལ་སེམས་ཅན་ཐམས་ཅད་ཟེར་གྱི་འདུག་ག་དེ་ཁ་ནས་བཤད་པ་ཙམ་མ་ཡིན་པའི་ལག་ལེན་ངོ་མའི་ཐོག་ནས་སྤྱིར་སེམས་ཅན་ཐམས་ཅད་ཡང་སྒོས་འཛམ་བུ་གླིང་འདི་སྒང་གི་ང་རང་ཚོ་མི་ཚང་མ་ལོག་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་མི་དང་མི་ལ་ང་ཚོ་དང་ཁོང་ཚོ་ཟེར་ཡག་གི་ཐོག་ནས་ཆགས་སྡང་བྱེད་ཡག་དེ་མི་དགོས་པ་རེད་ཤག་ང་རང་ཚང་མ་ལོག་སེམས་པ་བཟང་པོ་བྱས་གཅིག་གིས་གཅིག་ལ་རོགས་བྱས། གཅིག་གིས་གཅིག་ལ་ཕན་གདགས་པ་མ་གཏོགས་གཅིག་གི་བསམ་ངན་བྱེད་རེས་བཟོ་རོགས། ང་ཚོ་དང་ཁོང་ཚོ་ཟེར་ཡག་གི་ཤོག་ཤོག་འདི་བྱེད་ཡག་འདི་སྐད་ཆ་དེ་མི་དགོས་པ་བྱས་འདུག་སེ་ཡིན་ད། དེ་བཞིན་ད་མི་གཅིག་གྱུར་གྱི་འདུ་ཤེས་ཐོག་ནས་ནི་སེམས་པ་བཟང་པོ་བྱེད་དགོས་ཡ་དང་ཆོས་ཀྱི་སྙིང་པོ་དེ་ཡིན་པའི་གནས་ལུགས་དེ་ག་རང་གཅིག་གི་ཆགས་ཀྱི་ཡོག་རེད་ལ་བྱམས་བརྩེ་ལྡན་པའི་འཛམ་གླིང་གཅིག་གི་བསྐྲུན་ཡག་འདི་ཚང་མའི་ལས་འགན་ཆགས་ཡོད་པ་འདིའི་སྐོར་ལ་རྒྱལ་བ་རིན་པོ་ཆེ་ནས་ཡང་གནས་ལུགས་འདུག་སེ་ཅིག་ངོ་སྤྲོད་གནང་སོང། སོ་སོ་སྐྱེས་སའི་ལུང་པ་འདྲ་མི་འདྲ་ཡོད་པ་རེད། ད་ལྟ་ང་ཆ་བཞག་ན་མདོ་སྨད་ནས་ཡོང་བ་རེད་རེད་དེ་ང་ཚོ་ཚང་མ་ལོ་མི་གཅིག་གྱུར་རེད་བ། མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་མི་དང་མིའི་བརྩེ་བ་དེ་སླེབས་ཡོང་དུས་སོ་སོ་ཡིན་ནའི་གྲོགས་མེད་གཅིག་པུ་བསམ་བློ་འཁོར་གྱི་མི་འདུག་ག། ང་ཚོ་འཛམ་བུ་གླིང་འདི་སྒང་གི་མི་ཚང་མ་ལོག་པའི་ང་ཚོ་པའི་མི་གཅིག་གྱུར་གྱི་གང་འདྲ་ཡང་ཡིན་གྲོགས་པོ་ཕོ་མོ་ཆགས་བསྡད་པ་གསལ་པོ་ཆགས་རེད་ཙང་དེ་འདྲ་ཡིན་དུས་ང་ཚོ་ཚང་མ་ལོག་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་སེམས་པ་བཟང་པོ་བྱས་ད་ཆོས་ཀྱི་སྙིང་པོ་དེ་དེ་རེད་ཤག་སེམས་ཆགས་སྡང་ཡོང་བའི་འདི་ཕ། ཚིག་ཤུགས་ཆུང་རུ་གཏོང་ཡག་གི་དོན་དག་ལ་ཨེ་ནི་ཆོས་ཕྱོགས་ཀྱི་ཐོག་ནས་རིགས་པ་འདྲ་མི་འདྲ་བཀོད་ཡོང་གི་ཡོད་རེད་ཨེ་ནི། ཨ་ད་ཁ་ས་ཕ་གིར་ཞུ་ཡག་གི་ཆོས་དབྱིངས་བསྟོད་པ་ཟེར་དེ་ཚོའི་ཐོག་ནས་ད་གང་ལྟར་ང་ཚོ་མི་གཅིག་གྱུར་བྱས་ནི་ང་ཚང་མ་ལོ་སེམས་སྟེང་དུ་ཆགས་སྡང་གི་བློ་དེ་ཡི་དེ་གཞི་རྩ་མེད་བསྡད་པ་ཅིག་གི་བསླབ་བྱ་བཟང་པོ་ཞེ་པོ་རྒྱག་གི་འདུག་བྱས་ཙང་ད། དེ་འདྲ་ཡིན་དུས་ད་ང་རང་ཚོ་ཚང་མ་ལོ་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་གཅིག་གིས་གཅིག་གི་བརྩེ་བ་བྱས། ང་ཚོ་དང་ཁྱོད་ཚོ་ཟེར་ཡག་གི་ཆགས་སྡང་གི་སྐད་ཆ་དེ་ཕྱོགས་རིས་སྐད་ཆ་དེ་མ་དགོས་བྱས་དེ་འདྲ་གཅིག་གི་ཐོག་ནས་ཆོས་ཡོད་ནའི་རེད་མེད་ནའི་རེད་གང་ལྟར་འཛམ་བུ་གླིང་འདི་དངོས་གནས་དྲང་གནས་ཀྱི་ད་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་ཞི་བདེ། སེམས་ཀྱི་ཞི་བདེ་ཡོང་ཡ་ཅིག་གི་བྱམས་བརྩེ་ལྡན་པའི་འཛམ་བུ་གླིང་ཅིག་ཡོང་ཡ། དེ་ང་ཚོ་ཚང་མ་ལོག་གི་ལས་འགན་རེད། ཨ་ནེ་ཚང་མའི་སེམས་ལ་འདི་བཞག་ཨེ་ནི་ཆོས་དབྱིངས་བསྟོད་པ་ཁ་ས་མར་བཤད་ཅིག་ཞུས་པ་རེད་ད་དེ། ཡང་གོ་ཏོ་ཨ་ཟུ་བག་སྟོམ་རིང་པོ་བསམ་བློ་བཏང་ནི། ཁོང་ཁྲོ་ཟ་ཡ་དང་དེ་ཚོའི་གྲས་འདི་ཕོ་ཏོ་ཨོ་ཟུ་བསམ་བློ་ཏོག་ཙམ་བཏང་ཡོང་དུས། གང་ལྟར། ང་ཚོ་བློ་ཕལ་པ་དེ་གིས་ཨེ་ན་དགྲ་དང་གཉེན་ཟེར་ཡ་དེ་འདྲའི་གི་ཐོག་ནས་ཆགས་སྡང་གི་བློ། རང་ཕྱོགས་དང་གཞན་ཕྱོགས་ཟེར་ཡ་ཞིག་སླེབས་ཀྱི་ཡོད་རེད་དེ་འདྲ་ཡིན་དུས་ཆགས་སྡང་གི་བློ་དེ་ཡི་དེ་བར་དུ་ཞིབ་ཚགས་པོ་བྱས་བསམ་བློ་བཏང་བ་ཡིན་ན་ག་ད་དངོས་ཡོད་གནས་ཚུལ་ཕལ་ཆེར་མ་རེད་ག་ད་བློ་ལ་ཡ་ཅིག་ཆགས་སྡང་སྐྱེ་སའི་ཡུལ་དོན་སྟེང་ནས་ཨེ་ནས་ཡོད་སྟངས་ཅིག་ད། ཀ་གང་ད་ག་སུ་ད་ངོ་བོ་ཉིད་ཀྱིས་གྲུབ་པ་ཟེར་ན་མི་འདུག་གང་ད་རང་གི་དགྲ་ཟེར་ལབ་དུས་རྩ་ནས་ཁོ་ར་ཧ་ལམ་པའི་བློ་ལ་ཤར་སྟངས་དེ་ད་དགྲ་བོ་དེ་སྐྱེས་པའི་ཁ་ཐུག་ནས་རང་གི་དགྲ་བོ་ཡིན་པ་རྩ་བ་ཡེ་ནས་མ་རེད་པ། སྐྱེས་པའི་ཁ་ཐུག་ནས་ང་ཚོ་ཚང་མ་ལོ་མི་གཅིག་གྱུར་ཅིག་མ་གཏོགས། འདི་ལ་ཡང་དགྲ་དང་གཉེན་ཟེར་ཅིག་ཡོང་ཡ་མི་འདུག་ག་ང་ཚོ་ག་ལེ་ག་ལེ་བསམ་བློས་ཨེ་ནི་རང་ཕྱོགས་དང་གཞན་ཕྱོགས་ཟེར་ཡ་ཅིག་འདུག་བློས་ཡ་བཅོས་ནི་ད་དེའི་ཨེ་ནི་ཕར་ཕར་སླེབས་ཡོང་དུས་ཅིག་ཨ་འཐས་ཀྱི་འཛིན་པ་འདི་སྒང་ལ་སླེབས་ཡོང་གི་ཡོད་རེད་ད་དེ་ལ་ནང་པ་སངས་རྒྱས་པའི་གཞུང་གི་ནང་ནས་འོ་ད་ཆོས་གཞན་དག་གིས་ང་རང་ཚོ་མི་ཚང་མ་ལོ། དཀོན་མཆོག་གཅིག་གིས་བཀོད་པ་རེད་ཟེར་བ་ཡིན་ནའི་ཕན་ཐོགས་ཆེན་པོ་འདུག་ག། ད་དང་དཀོན་མཆོག་གཅིག་གིས་བཀོད་པ་དེ་ནང་གསེས་ཀྱི་ང་ཚོ་དང་ཁྱོད་ཚོ་ཟེར་ཡག་མི་འདུག་ག། ཚང་མ་ལོག་དཀོན་མཆོག་གཅིག་གིས་བཀོད་པ་རེད་བ། ནང་པ་སངས་རྒྱས་པའི་གཞུང་གི་ནང་ནས་བཤད་པ་ཡིན་ན་ད་གང་ལྟར་ང་ཚོ་ཆགས་སྡང་བྱེད་ཡག་གི་གཞི་རྩ་དེ་མི་འདུག་ག། ཚང་མ་ལོག་གཉེན་དུ་བཏང་ཡག་ཞིག་མ་གཏོགས་མི་འདུག་ག། ང་རང་ཚོ་འཕྲལ་སེལ་གྱི་མི་ཚེའི་བདེ་སྡུག་ལ་ཆ་བཞག་ནའི་ག་ཚོད་ཐུབ་ཐུབ་ཀྱིས་གཞན་ལ་བརྩེ་བའི་བློ་ཡོད་ན་དངོས་གནས་དྲང་གནས་སོ་སོའི་སེམས་སྐྱིད་པ། རོགས་པ་ཚོའི་སྐྱིད་པ། ད་ང་ཚོ་དང་ཁྱོད་ཚོ་ཟེར་ཡག་སྐད་ཆ་དེའི་ཐོག་ནས་སོ་སོའི་བསམ་བློ་དེ་འབུ་སྲུ་དོག་པོ་ཆགས་འཛམ་བུ་གླིང་འདི་སྒང་ལ་ང་ཚོ་དང་ཁོང་ཚོ་ཟེར་ཡག་གི་ཨ་ནི་ཤོག་ཤོག་འཐེན་འཁྱེར་ཐོག་ནས་སྡུག་བསྔལ་ཡོང་ཡ་ཅིག་གི་འཛམ་བུ་གླིང་འདི་སྒང་ལ་ཡ། འདས་པའི་ལོ་རྒྱུས་ཐོག་བསམ་བློ་བཏང་ན་ཨ་མོ་ཆགས་སྡང་གི་བློས་རྙོག་དྲ་ཞེ་པོ་ཅིག་བཟོས་འདུག་ག་ད་ད་ཆ་ང་ཚོ་རྙོག་དྲ་འདི་གི་འདི་གི་ད་ད་ག་ཙམ་རྙོག་དྲ་ད་ག་ཙམ་གྱིས་ད་འགྲིག་གི་འདུག་ད་ང་ཚོ་རྙོག་དྲ་གསར་པ་བཟོ་ཡ་རྒྱུ་མཚན་མི་འདུག་ག

ཨེ་ད་ག་རེད།
འདི་ནས་ད་དམིགས་བསལ་ཡང། ང་ཚོས་ཁ་ནས་ཡིན་ན་ག་དུས་ཡིན་ནའི་སངས་རྒྱས་ཞེས་བྱས་བྱས་ནི་ལེགས་པོ་ཡོད་དུས་འདི་ད་ལག་ལེན་ངོ་མའི་ཐོག་ལ་ནི་རང་ཉིད་ཀྱི་བསམ་པ་གུ་དོག་པོ་འདི་ཤུགས་ཆུང་རུ་བཏང་བྱས་བྱས་ནི་སེམས་ཅན་ཐམས་ཅད་བྱམས་བརྩེས་སྐྱོང་ཡག་གི་ནི་བློ་གཅིག་གིས་བསྐྱེད་དགོས་ཀྱི་ཡོད་པ་འདིའི་ཐོག་ལ་ནི་མགྱོགས་རིན་པོ་ཆེ་ནས་བཀའ་སློབ་འདུག་སེ་ཅིག་གནང་སོང། གང་ལྟར་ང་རང་ཚང་མ་ལ་སོ་སོ་ལུང་པ་རྒྱུས་མེད་ཅིག་ལ་འདུག་སླེབས་ཡོང་དུས་ཙམ་ནས་ཕེ་ནས་འདུག་མི་ཞིག་ཡོང་བ་མཐོང་ན་དེ་མི་ཞིག་འདུག་བསམ་དྲན་གྱི་འདུག་ག་སོ་སོ་ཕ་གིར་འགྲོ་མི་གཅིག་པུ་བྱས་ཡོད་དེའི་བར་གཅིག་གང་ལ་ནི་ཕ་གིར་མི་ཞིག་མཐོང་པ་ཡིན་ན་ཨོ་ད་དེ་མི་ཞིག་འདུག་བསམ་ནས་ང་ཚོ་གཅིག་གིས་གཅིག་ལ་ཡ། མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་ཨེ་ནི། རོགས་བཙལ་ཡག་གི་བཟོ་འདྲ། ཕན་ཚུན་གཅིག་གིས་གཅིག་ལ་རོགས་བྱེད་ཡག་བཟོ་འདྲ་བྱེད་དེ་ལྷན་སྐྱེས་རེད་པ། དུད་འགྲོ་ཚོ་ཡི། ཁོ་རང་ཚོའི། རིགས་མཐུན་པ་གཅིག་གི་འདུག་ཐུག་ཡོང་དུས་ཙམ་ནས། ཁོ་རང་ཚོ་གཅིག་གིས་གཅིག་ལ་བརྩེ་བ་བྱས་ནི། ཨེ་ནི། བློ་བཞག་ས་ཞིག་བྱེད་ཀྱི་འདུག་བ། འོ་ད་ང་རང་ཚོ་མི་ཡིན་ནའི། མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས། འོ་ད། གང་ལྟར་མི་ཡི་བརྩེ་བ་དེ་མ་འཐོར་བའི་ཐོག་ནས། ད་ང་ཚོ་འཛམ་བུ་གླིང་འདི་སྒང་ལ་དངོས་གནས་ཅིག་ཞི་བདེ་མཉམ་གནས་དེ་འདྲའི་ཆེད་ད་བྱེད་ཡག་དེ་གལ་ཆེན་པོ་རེད་ཤག་ཆོས་དད་ཡོད་མེད་ཟེར་ཡག་དེ་སྒེར་གྱི་ད་སོ་སོའི་ཁམས་དང་བསྟུན་ནས་སྒྲུབ་རྒྱུ་རེད་གང་ལྟར་མི་གཅིག་གྱུར་གྱི་འདུ་ཤེས་དེ་ང་ཚོ་མི་ཚང་མ་ལོག་ལོག་གོ་ཡག་རེད་ཤག་ད་ཆོས་དབྱིངས་བསྟོད་པ་ད་དེ་སངས་རྒྱས་པའི་ཆོས་དང་འབྲེལ་ནས་གསུང་གི་ཡོད་རེད་གང་ལྟར་ད་དེ་ཏོག་ཙམ་བསམ་བློ་གཏིང་རིང་པོ་བཏང་དུས་ཙམ་ནས་ཆགས་སྡང་གི་བློ་བྱ་དེ་ག་འདྲ་སེ་ཡོང་གི་ཡོད་རེད་བློ་མ་དུལ་བ་བྱེད་ཡག་གི་རྩ་བ་རུ་དེ་ག་རེ་ཐོག་ནས་སླེབས་ཡོང་གི་འདུག་ག་དེ་བསམ་བློ་བཏང་གི་འདུག་ག་འོ་ཟབ་པོ་ཞེ་དྲག་རེད་ཤག་ད་དེ་ཞུ་དགོས་ཀྱི་མི་འདུག་ད་ཨ་ད་དེ་རིང་ཨ་ད་ང་དེ་ཅིག་གི་ཐམས་ཅད་རྣལ་འབྱོར་གྱི་སེམས་བསྐྱེད་ཡག་ཅིག་གི་ང་དེ་དྲན་བསྡད་ཡོད་ད་ང་ཚོ་ད་མང་ཆེ་བ་སངས་རྒྱས་པའི་ཆོས་པ་རེད་དེ་འདྲ་ཡིན་དུས་ད་ནས་སངས་རྒྱས་ཀྱི་གོ་འཕང་ཐོབ་པར་ཤོག་ཟེར་ཡག་གི་སངས་རྒྱས་ཟེར་ཡག་གི་ཚིག་གཉིས་པོ་འདི་གི་སངས་ཟེར་ཡག་འདི་གི་སྐྱོན་གྱི་རིགས་མཐའ་དག་ལོ་སྦྱངས་ནས་མེད་པ་བྱས་སྐྱོན་གྱི་རིགས་མཐའ་དག་ལོ་ཕར་སྦྱངས་ནས་ཡོང་དུས་ད་ནས་ཨེ་ནི་ཤེས་བྱ་མཐའ་དག་ཐུགས་སུ་ཆུད་ནས་རྣམ་དཔྱོད་རྒྱས་ཡག་ཅིག་གིས་སངས་རྒྱས་ཟེར་ཡག་གི། ཚིག་གཉིས་པོ་འདི་གོ་རྒྱུ་ཆེན་པོ་འདུག་ག། བྱས་ཙང་ང་རང་ཚོ་ཚང་མ་ལོ་གི། གང་ལྟར་ཅིག་གི་སེམས་ཀྱི་ནང་གི་སྐྱོན་དེ་ཡེ་དེ། ཕར། ཇེ་ཉུང་ཇེ་ཉུང་ཇེ་ཉུང་ལ་བཏང། ཤེས་བྱ་ཤེས་པའི་བློ་གྲོས་འདི། ཇེ་རྒྱས་ཇེ་རྒྱས་ལ་འཕེལ་བར་གཏོང་ཡག་ཅིག་གི། འོ་ད་འདི་ང་རང་ཚོ་ཚང་མ་ལོ་གི་ཁ་ནས། སངས་རྒྱས་སངས་རྒྱས་ཟེར་ཡག་འདི། ལག་ལེན་ངོ་མའི་ཐོག་ནས། སོ་སོའི་སེམས་སྦུག་སུ་དོག་པོ་འོ་ཅིག་གི། ཨེ་ནི། ང་ཟེར་བ་ང་ཚོ་ཟེར་བ་དེ་སྦུག་སུ་དོག་པོ་དེ་ཕར་ཉུང་རུ་བཏང་ཕར་སངས་ཨེ་ནི། སེམས་ཅན་ཐམས་ཅད་ཟེར་དེ་ལ་བློ་ཕར་དུ་བྱམས་བརྩེ་ཁྱབ་ཡ་གཅིག་གི་བློ་རྒྱས་ཡོང་དུས་ད་ནས་སངས་རྒྱས་ཟེར་དེ་གོ་རྒྱུ་ཆེན་པོ་འདུག་ག་ཨེ་ནི། རྣམ་དཔྱོད་ཕར་དུ་འཕེལ་ཡིན་ན་ཇི་ལྟ་ཇི་སྙེད་ཀྱིས་བསྡུས་པའི་ཤེས་བྱ་ཇི་སྙེད་ཤེས་བྱ་དེ་ཚང་མ་ལ་བློ་ཡུལ་ཡ་བདེ་བླག་ཏུ་འཆར་ཐུབ་ཡག་ཅིག་ཡོང་གི་འདུག་ག། ཇི་སྲིད་ཆགས་སྡང་གི་གཞན་དབང་ལ་འགྱུར་བའི་འགྱུར་བ་དེ་ལ་ཨེ་ནི་བསམ་བློ་དེ་སྦུག་སུ་དོག་པོ་ཞིག་བསྡད་ཀྱི་འདུག་ག། ད་ཆགས་སྡང་གི་བློ་ཕར་ཉུང་རུ་བཏང་ནས་སེམས་ཅན་ཐམས་ཅད་ཟེར་ཡ་དེའི་སྒང་ལ་བློ་གྲོས་སླེབས་པ་ཡིན་ན། བློ་ཡི་རྣམ་དཔྱོད་ཕར་རྒྱས་ནས་བློ་སྦུག་སུ་དོག་པོ་མེད་པ་བློ་གུ་ཡངས་པོ་ཅིག་ཆགས་ཀྱི་འདུག་ག། ས་འདི་འདྲ་ཡིན་དུས་ང་རང་ཚོ་དེ་སངས་རྒྱས་ཟེར་ནས་རྩ་ཆེན་པོ་བརྩི་ཡ་དེ་ཨེ་ནི

རང་དོན་ཡིད་བྱེད་ཀྱི་བློ་དེ་ཕར། ཇེ་ཉུང་ཇེ་ཉུང་ལ་བཏང། ཁོ་ཤུགས་མ་ཐུག་གི་ཨེ་ནི་བློ་གྲོས་ཀྱི་འཇུག་པ་རྒྱས་ཡོང་གི་འདུག་ས་དེ་འདྲ་ཡིན་དུས་ང་ཚོ་སངས་རྒྱས་ལ་སྐྱབས་སུ་མཆིའོ་ཟེར་ཡག་གི་ཚིག་གཉིས་པོ་དེ་གང་དག་སྐྱོན་གྱི་རིགས་དེ་ཡེ་དེ་ཕར་ཇེ་ཉུང་ལ་གཏོང་ཡག་ཅིག་དང་ཡོན་ཏན་གྱི་རིགས་དེ་ཡེ་དེ་གོང་ནས་གོང་དུ་སྤེལ་ཡག་ཅིག་གིས་སངས་རྒྱས་ཟེར་ཡག་གི་ཚིག་གཉིས་པོ་དེ་གི་གོ་བ་དེ་འདྲ་སླེབས་ཡོང་གི་འདུག་ག། ཅི་ལྟར་ང་རང་ཚོ་ཚང་མ་ལོ་སངས་རྒྱས་པའི་ཆོས་པ་རེད། སངས་རྒྱས་ཟེར་ཡག་གི་ཚིག་གཉིས་པོ་འདི་སེམས་ལ་བཞག་ནས་གཅིག་གིས་སོ་སོའི་སེམས་ཀྱི་ཅིག་གི་ཉོན་མོངས་དུག་གསུམ་གཙོ་བོར་གྱུར་པའི་དེའི་བག་ཆགས་དང་བཅས་པ་དེ་འདྲ་ཅིག་གི་སྐྱོན་དེ་ཡེ་དེ་རིམ་པས་ཀྱི་ཕར་སངས་ནས། དེའི་ཕར་སངས་པའི་ལག་རྗེས་དེ་ལ་ཤེས་བྱ་མཐའ་དག་ཐུགས་སུ་ཆུད་ཡག་ཅིག་གི་བློ་གྲོས་ཀྱི་འཇུག་པ་རྒྱས་ཡོང་དུས་ཙམ་ནས་སངས་རྒྱས་ཟེར་བ་དེ་ཡོང་གི་ཡོད་རེད། བྱས་ཙང་ཀ་ང་རང་ཚོ་ཚང་མ་ལོག་གི་སངས་རྒྱས་ལ་སྐྱབས་སུ་མཆིའོ་ལབ་དུས་ད་དོན་དག་དེ་བློ་ལ་ཤར་བ་བྱས་ནས་སོ་སོའི་བློ་ཡི་སྐྱོན་དེ་ཡི་དེ་གཉེན་པོ་སྐྱེས་པའི་སྟོབས་ཀྱིས་ག་ལེ་ལ་ཕར་སངས་པའི་སྐྱོན་དེ་ཡི་དེ་ཕར་སངས་ཡོང་དུས་ཙམ་ནས་ཤེས་བྱ་ཤེས་པ་ལ་རྣམ་དཔྱོད་ཀྱི་འཇུག་པ་ཕར་རྒྱས་ཡོང་དུས་ཙམ་ནས་སངས་རྒྱས་ཟེར་བ་དེ་ཡོང་གི་ཡོད་རེད་བྱས་ཙང་ཁ་ང་རང་ཐེ་བའི་ང་རང་ཚོ་ཚང་མ་ལོག་གི་གང་ལྟར་ཅིག་གི་རང་གཅེས་འཛིན་གྱི་བསམ་བློ་སྤུ་སུ་དོག་པོ་ང་ཟེར་བ་དེ་ཉུང་རུ་བཏང་ནམ་མཁའི་མཐས་གཏུགས་པའི་སེམས་ཅན་དེ་ཡི་དེ་ལ་ཕར་བརྩེ་བའི་བློ་དེ་ཕར་ག་ཚད་ཐུབ་ཐུབ་ཀྱིས་ཕར་རྒྱ་ཆེར་སྤེལ་ཡག་ཅིག་གི་ད་དེ་ཚང་མའི་སེམས་ལ་ཡར་བཞག་ད་སྐབས་སུ་བབས་པ། ད་ནི་ཐམས་ཅད་རྣལ་འབྱོར་གྱི་སེམས་བསྐྱེད་ཡག་ད་དེ་ཡིན་ད།
དེ་ནས་ད་ཐམས་ཅད་རྣལ་འབྱོར་གྱི་སེམས་བསྐྱེད་དེ་དབུ་འཛུགས་གནང་བའི་སྐབས་ལ་ཡིན་ན་ཆོས་ཐམས་ཅད་ནི། བརྟེན་ནས་ད་བཏགས་ཙམ་ཅིག་ཡིན་པ་མ་གཏོགས་ངོ་བོ་ཉིད་ནས་གྲུབ་པ་ཅིག་མིན་པ་འདི་ང་ཚོས་ངེས་དགོས་ཡག་གི་གནད་འགག་ཅིག་ཆགས་ཀྱི་ཡོད་པའི་སྐོར་ལ་ཏོག་ཙམ་གསུངས་སོང། ད་དེ་ལ་ཡང་ཨ་ད་བཤད་མ་ཐག་པ་ནང་བཞིན་གྱི་ནམ་མཁའི་མཐས་གཏུགས་པའི་སེམས་ཅན་སྨྲ་ཤེས་དོན་གོ་བ། མི་གཙོ་བོར་གྱུར་པའི་སེམས་ཅན་འབུ་སྲིན་ཚུན་ཆད་ལོག། སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་ཤ་སྟག་རེད་བ། ད་དེ་ཐམས་ཅད་ལོག་ལ་ཡ། ངས་དངོས་དང་བརྒྱུད་པའི་ཐོག་ནས་ཕན་བདེ་སྒྲུབ་བསམ་པ་ཅིག་གིས་སུ་གཅིག་ལ་ངས་གནོད་པ་མི་བྱེད་བསམ་པ་ཅིག་གིས་འབུ་སྲིན་ཚུན་ཆད་ལོག་ལ་ཡ་ཨེ་ནི། གནོད་པ་མི་བྱེད་བསམ་པ་ཅིག་གིས་ང་ཚོ་སེམས་བཟང་པོ་ཞིག་བསྐྱེད་ཆེད་ར་ཐང་འདུག་ས་ཡིན་ད། ད་འགན་ལངས་ད་སྐབས་སུ་བབས་པ་ཨེ་ནས། ང་རང་ཚོ་ད་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་ལུགས་ཉམས་ལེན་བྱེད་མཁན་ཞིག་རེད་ད་གཙོ་བོ། སྐབས་སུ་བབས་པ་བྱང་ཆུབ་ཀྱི་སེམས་ཟེར་ཡག་དེ་དེའི་ཆེད་དུ་བྱ་བ་ནམ་མཁའི་མཐས་གཏུགས་པའི་སེམས་ཅན་མཐའ་དག་བླ་མེད་རྫོགས་བྱང་གི་གོ་འཕང་ལ་འགོད་འདོད་ཀྱི་ད་བློ་དེ་འདྲའི་སྐྱེད་པའི་རྣམ་དཔྱོད་ལྡན་པའི་བློ་དཔེ་རྒྱ་ཆེན་པོ་སྙིང་སྟོབས་ཅན་དེ་འདྲའི་གི་ད་བློ་ཅིག་ཨ་ད་ང་ཚོ་དེ་བསམ་བློ་གཏོང་ཡག་ཡིན་ད་ད་སྐབས་སུ་བབས་པ་ཨ་ནི་ང་ཚོ་ཚང་མ་ལོག་གི་ནམ་མཁའི་མཐས་གཏུགས་པའི་སེམས་ཅན་ཨ་ནི་བྱེ་བྲག་ཏུ་འཛམ་བུ་གླིང་འདིའི་སྒང་གི་སེམས་ཅན་ཚང་མ་ལོག་སྨྲ་ཤེས་དོན་གོ་བ་མི་གཙོ་བོར་གྱུར་པའི་སྲོག་ཆགས་འབུ་སྲིན་ཚུན་ཆད་ཚང་མ་ལོག་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་ཤ་སྟག་རེད། དེ་ཐམས་ཅད་ལ་ངས་ཕན་བདེ་བསྒྲུབ་བསམ་པའི་བློ་བཟང་པོ་ཅིག་སྐྱེས། སུ་གཅིག་ལ་གནོད་པ་མི་བྱེད་བསམ་པ་ཅིག་གི་བློ་བཟང་པོ་ཅིག་སྐྱེས། དེ་འདྲ་གི་ད་མི་གཙོ་བོར་གྱུར་པའི་སེམས་ཅན་ཐམས་ཅད་ལ་ངས་ཕན་པ་འབའ་ཞིག་བསྒྲུབ་པ་མ་གཏོགས་གནོད་པ་ནམ་ཡང་མི་བྱེད་བསམ་པའི་བློ་དེ་ཨེ་ནི་སྙིང་ག་ལ་ཡག་འོད་དཀར་པོ་སྒོར་སྒོར་ཅིག་ལ་བསམ་པ་དང་ད་དེ་ནས་ང་རང་ཚོའི་ཆགས་སྡང་སྐྱེ་ཡག་གི་བློ་དེ་ཡུལ་དེ་དང་དེ་བརྟེན་ནས་བཏགས་ཙམ་བློ་ལ་མི་འཆར་བ། གང་ལྟར་ངོ་བོ་ཉིད་ཀྱིས་གྲུབ་པ་ཅིག་བློ་ལ་ཤར་ཡོང་གི་འདུག་ག་དཔེར་ན། སོ་སོའི་མ་དགའ་སའི་དགྲ་ཟེར་ལབ་ན་ཁོ་རང་དོན་སྟེང་ནས་ཡོད་འདྲ་བ་ཅིག་བློ་ལ་ཤར་ཡོང་གི་འདུག་ག། ཁོ་རང་དོན་སྟེང་ནས་ཡོད་པ་ཡིན་ན་ཚེ་སྟོད་ཀྱི་དགྲ་ཚེ་སྨད་གཉེན་ལ་འགྱུར་ཡ་ཡོང་གི་མ་རེད་པ། ཁོ་རྐྱེན་ལ་ལྟོས་ནས་འགྱུར་བ་འགྲོ་འདྲ་བ་ཞིག་འདུག་ག། ས་དེ་འདྲ་ཡིན་དུས་ཙང་ནས་ཁོ་ལྟོས་ནས་གྲུབ་པ་དེ་གསལ་པོ་ཞིག་རེད་པ། ས་དེ་འདྲ་ཡིན་དུས་ཆོས་གང་དང་གང་ཡིན་ན་ཡང་མདོར་ན་ཕར་སངས་རྒྱས་ཟེར་ལབ་དུས་གདོད་མའི་མགོན་པོ་ཟེར་ལབ་ཀྱི་ཡོད་རེད་དེ་ཡིན་ནའི་ཁོ་ངོ་བོ་ཉིད་ཀྱིས་གྲུབ་པ་ཅིག་ཡོད་མ་རེད་པ་ཁོ་རྒྱུ་རྐྱེན་དུ་མ་ཚོགས་པའི་སྟེང་ནས་སངས་རྒྱས་པ་ཆགས་ཀྱི་འདུག་ག་བདུད་ཟེར་ཨ་རོ་སྡིག་ཆེན་ཟེར་ཚུལ་འཕྲལ་དེ་ཁོ་རྐྱེན་སྣ་ཚོགས་ལ་བརྟེན་ནས་བྱུང་བ་རེད་མ་གཏོགས་ཁོ་ངོ་བོ་ཉིད་ཀྱིས་གྲུབ་པ་ཅིག་མི་འདུག་ག་ས་དེ་འདྲ་ཡིན་དུས་རྩ་ནས་ཆོས་ཐམས་ཅད་ཨེ་ནི་བརྟེན་ནས་བཏགས་ཙམ་ཅིག་མ་གཏོགས་ངོ་བོ་ཉིད་ཀྱིས་གྲུབ་པ་གཏན་ནས་མེད་པ་རེད། ད་འདི་གནད་འགག་ཆེན་པོ་ཞིག་རེད་ཤག་གོ་གང་ལྟར་ངོ་བོ་ཉིད་ཀྱིས་གྲུབ་ཡོད་ན་ཨེ་ནི་བཅོས་ཡ་ཡོད་མ་རེད་གོ་བརྟེན་ནས་བཏགས་པ་ཡིན་ན་ཁོ་བཅོས་ཡ་ཡོད་རེད་ད་དེ་འདྲ་ཡིན་དུས་ཙང་ནས་ཨང་ད་སྐབས་སུ་བབ་ཨེ་ནི་ང་རང་ཚོ་ནམ་མཁའི་མཐས་གཏུགས་པའི་སེམས་ཅན་གྱིས་ང་རང་ཚོའི

ཕན་གནོད་འདྲེས་ཏེ་ཡང་ཀྱང་མིའི་འགྲོ་བ་གཙོ་བོར་གྱུར་པའི་ནམ་མཁའི་མཐས་གཏུགས་པའི་སེམས་ཅན་མདོར་ན་ཤེས་བྱ་མཐའ་དག་བལྟོས་ནས་གྲུབ་པ་ཞིག་མ་གཏོགས་ངོ་བོ་ཉིད་ཀྱིས་གྲུབ་པ་གཏན་ནས་ཡོད་མ་རེད། ས་དེ་འདྲ་ཡིན་དུས་རྩ་ནས་ཆོས་ཐམས་ཅད་མཐར་གཏུགས་ཡོང་དུས་མིང་བརྡས་བཞག་ཙམ་རེད། ས་དེ་འདྲ་ཡིན་དུས་རྩ་ནས་ད་ཆོས་ཐམས་ཅད་ཕར་ཞིབ་ཚགས་པོ་ཅིག་བསམ་བློ་བཏང་ཡོང་དུས། ཁོ་གང་ལྟར་དོན་སྟེང་ནས་ངོ་བོ་ཉིད་ཀྱིས་གྲུབ་པ་གཏན་ནས་མེད་པ། ཨེ་ནི་རྟོག་པས་བཏགས་ཙམ་དེ་འདྲའི་བསམ་བློ་གཅིག་འཁོར་ཡོང་དུས་ཨེ་ནི་ཆོས་ཐམས་ཅད་ངོ་བོ་ཉིད་ཀྱིས་མ་གྲུབ་པ་ཟེར་དེ་བསམ་བློ་གཏང་གི་ཡོད་རེད། དེ་ནས་ཨེ་ནི་ཐམས་ཅད་རྣལ་འབྱོར་གྱི་ད་སེམས་བསྐྱེད་སྐབས་ལ་ཡིན་ན་རྒྱལ་བ་རིན་པོ་ཆེ་མཆོག་གི་ད་ཐུགས་ཉམས་མྱོང་ཐོག་ནས་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་བསྒོམ་པ་ཡིན་ན་ཨེ་ནི

དཔེ་སེམས་ཞི་བདེ་ཡོང་ཡག། སེམས་ཀྱི་ཞི་བདེ་བརྒྱུད་ནས་ལུས་ཀྱི་འབྱུང་བ་དེ་ཡི་དོ་སྙོམས་བྱས་དངོས་གནས་གཅིག་གི་ད། ཚེ་སྒྲུབ་ཀྱི་སོར་གཅིག་དེ་ཡིན་ནའི། གང་ལྟར་ཅིག་གི་ལུས་ཀྱི་འཕྲོད་བསྟེན་ཡིན་ནའི་རེད། གང་ལྟར་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་བསྒོམ་ན། དཔེ་འཕྲོད་བསྟེན་ཡག་ཤོས་དེ་རེད་ཤག།

དེ་ཡག་པོ་རེད་ཨེ་ནས་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ལྟ་བ་སྒོམ་ཡིན་ཙང་ནས་ཚེ་སྒྲུབ་ཀྱི་མཆོག་རེད་ཤག་བྱས་བསམ་ཁ་ཨེ་ནས་ང་ཚོ་འདིར་ཡོད་དད་པའི་ཆོས་གྲོགས་ཚང་མ་ལོག་གི་ཨེ་ནས་ག་ཚོད་ཐུབ་ཐུབ་ཀྱི་ད་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་སྒོམ་ཡག་དེ་དཔེ་གལ་ཆེན་པོ་རེད་ཨེ་ནས་ཚང་མའི་ཐུགས་ལ་བཅངས་ད་ད་གིན་ཞུ་ཡག་གི་བྱང་ཆུབ་སེམས་ཀྱི་ཨེ་ནས། འོད་དཀར་པོ་སྒོར་སྒོར་ཞིག་ལ་བསམ་བློ་བཏང། དེ་ནས་སྟོང་ཉིད་ཀྱི་ལྟ་བ་དེའི་སྒང་ལ་ཡང་རྡོ་རྗེ་དཀར་པོ་རྩེ་ལྔ་པ་ཅིག་ལ་བསམ་བློ་བཏང། ད་དེ་འདྲའི་ག་ཨེ་ནི། ཐམས་ཅད་རྣལ་འབྱོར་གྱི་སེམས་བསྐྱེད་ཞེས་པ་འདི་དུས་ནམ་དུ་ཡང་ཉམས་པ་མེད་པར། རྨི་ལམ་ཚུན་ཆད་ལ་ད་འདི་ཉམས་ལེན་གྱི་མཐིལ་ལ་བཟུང་གི་ཡིན་བསམ་པ་བྱས་ནས

བོད་སྐད་དག་འཛོམས་བྱས། ཚང་མ་ལོག་གི་བློ་སེམས་གཅིག་གྱུར་གྱི་ཐོག་ནས་བྱང་ཆུབ་ཀྱི་སེམས་ཟེར་དེ་སྟོང་ཉིད་ཀྱི་ལྟ་བ་ཟེར་དེ་ལ་བས་ཡིད་ཆེས་རྩེ་གཅིག་གི་བྱས་ནས་ད་བསམ་བློ་བཏང་སྡོད་དུས་ཨེ་ནི་བྱང་སྡོམ་ཟུར་དུ་གི་ལེན་དགོས་ཡག་མི་འདུག་ཨེ་ཁྱེད་རང་ཚོས་ངར་ཡང་བློ་གཏད་བཅོལ་གྱི་ཡོད་རེད། ངས་ཁྱེད་རང་ཚོ་ལ་ཡར་བས་བརྒྱ་ཆ་བརྒྱ་ཐམ་པ་གདེང་ཁེལ་ནས་བཤད་ཡག་ལ་ཡར་བྱང་ཆུབ་སེམས་སྒོམ་ཡག་དང་སྟོང་ཉིད་སྒོམ་ཡག་དེ་ཞེ་པོ་ཅིག་གལ་ཆེན་པོ་རེད་ཤག་ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་ཡོང་ཐུབ་ཡག་ཞིག་འདུག་ཨ་འདི་ཚང་མ་ལ་སེམས་ལ་བཞག་བྱས་ཉི་མ་དང་པོ་དེ་ནས་ལམ་སེང་སྤུས་དག་ཅིག་ད་ཡོང་གི་མ་རེད་དེ། ཀ། བདུན་ཕྲག་ཟླ་བ་ལོ། དུ་སྦྲེལ་ནས་བསམ་བློ་བཏང་ན་སེམས་དེ་ལ། འདུས་བྱས་སོ་ན་མི་གནས་པ་ཡིན་པས་གསུངས་པ་ནང་བཞིན་གྱི་སེམས་ལ་འགྱུར་བ་གཏན་གཏན་ཐེབས་ཡག་འདུག། བྱས་ཙང་ངའི་ངོས་ནས་ཆ་བཞག་ནས། ཕ་ཡུལ། ཨེ་ནི། ཟི་ལིང་ནས་ཡོང་བ་རེད། དེ་ནས་རིམ་པས་ཀྱི། ཨེ་ནི། དཔེ་ཆ་བལྟས་བྱས། ཨེ་ནི་ལྷག་པར་དུ་ཡང་ང་ཚོ་བཙན་བྱོལ་བ་ཆགས་ནས་ཉིན་རེ་བཞིན་དུ་ངས་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་བསམ་བློ་རྒྱུན་མཐུད་ནས་གཏང་གི་ཡོད་རེད་དེ། སེམས་ལ་ཡ་འགྱུར་བ་བས་མིག་མཐོང་ལག་ཟིན་གྱི་འགྱུར་བ་འགྲོ་ཐུབ་ཀྱི་འདུག་བསམ་སྟེ། ང་ཚང་མ་ལོག་མི་གཅིག་པ་རེད་ཨེ་ནི་གང་ལྟར་བས་ཉིན་རེ་བཞིན་དུ་དགོངས་པ་བཞེས་བྱས་ཨེ་ནི་སེམས་ཡར་རྒྱས་འགྲོ་ཡ་བྱས་ཚང་མས་དགོངས་པ་བཞེས་ནས་ཉམས་ཞིབ་གནང་རོགས་གནང་ཨེ་དེ་ག་རེད།
ད་དམིགས་བསལ་ཡང་བཀའ་སློབ་རྣམས་ལོག་ལ་ད་མི་ཚེ་དེའི་རིང་གི་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ཡག་པོ་གཅིག་བསྒོམ་པ་ཡིན་ན་ཨ་ནི་ས་ལམ་གྱི་རྟོགས་པའི་ད་སྣེ་ཟིན་ཐུབ་རྒྱུ་ཡིན་པ་དང་ཨ་ནི་ཚང་མས་དེ་གའི་གི་ཐོག་ལ་འབད་བརྩོན་གྱིས་ཉམས་ལེན་ཡོང་བའི་ཨ་ནི་འདུག་ཅིག་འབུལ་དགོས་གནང་སོང། ད་དམིགས་བསལ་བྱང་སྡོམ་ལ་ཡང་དམིགས་བསལ་དགོས་ཡ་མི་འདུག་ད་ད་གས་འཐུས་རེད་འདུག་ཟིན་ད་ག་ད་ཁྱེད་རང་ཚོས་དེ་ང་ལ་ཡིད་ཆེས་དང་བློས་རུ་སྐྱེལ་གི་ཡོད་རེད་ད་ད་ངས་ཁྱེད་རང་ཚོ་དཔེ་བརྒྱ་ཆ་བརྒྱ་ཐམ་པ་གདེང་འཁེལ་ནས་བཤད་ཡ་ལ་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ཡག་བོ་བྱས་གོམས་ད་གོ་མི་ཚེ་ད་ག་རང་ལ་ཡ་ཅིག་གིས་ས་ལམ་གྱི་རྟོགས་པ་གནད་ཟིན་ཐུབ་ཡག་ཅིག་གིས་ཡོང་བ་ཡིན་པ་ངས་བརྒྱ་ཆ་བརྒྱ་ཐམ་པ་ཐག་བཅད་ནས་བཤད་ཐུབ་པ་རེད་ཅེས་ང་རང་ངོས་ནས་ཆ་བཞག་ན་བྱང་ཆུབ་ཀྱི་སེམས་ཕལ་ཆེར་རྒྱུད་ལ་ཡོད་ཨ་ནི་སྟོང་ཉིད་ཀྱི་ལྟ་བ་ཡང་གང་ལ་གང་འཚམ་གྱིས་ང་ལ་ཡ་སྟོང་ཉིད་ཀྱི་ལྟ་བ་ཡང་རྒྱུད་ལ་ཡོད་རེད་ངས་དེ་ནམ་རྒྱུན་བཤད་བསྡད་ཀྱི་ཡོད་ད་སྦྱོར་ལམ་ཐོབ་ཡག་གི། ཚོད་དཔག་རོབ་རོབ་བྱེད་ཐུབ་ཀྱི་འདུག་ད་གཞི་ནས་ཨ་ད་ངའི་མི་ཚེ་བྲེལ་བ་ཚ་པོ་ཞིག་བསྡད་པ་ཡིན་དུས་གཞི་ནས་དེ་ཏོག་ཁག་པོ་བྱེད་མཁན་མ་གཏོགས་གཞན། སྟོང་ཉིད་ཀྱི་ལྟ་བ་དཔྱད་སྒོམ་གྱི་ཐོག་ནས་སྟོང་ཉིད་ཀྱི་ལྟ་བ་དེ་གང་ལ་གང་འཚམ་ཅིག་གཏན་འཁེལ་བ་ཞིག་ཡོང་བསྡད་ཀྱི་འདུག་ཨེ་ནི་བྱང་ཆུབ་ཀྱི་སེམས་ཞོགས་ཀས་ལངས་པ་དང། རང་གཞན་དོན་ནི་རབ་བསྒྲུབ་ཕྱིར་བྱང་ཆུབ་སེམས་ནི་བསྐྱེད་པར་བགྱི་ཟེར་གྱི། ཚིག་ད་ག་གཅིག་པོ་གི་ཐོག་ནས་སེམས་ལ་ཡག་པོ་འགྱུར་བ་ཞིག་ཐེབས་ཀྱི་འདུག་ག། བྱས་ཙང་ངང་ཚང་མ་ལོག་མི་གཅིག་པ་རེད། བསམ་བློ་གཏོང་ཡག་གི་ཀླད་པ་གཅིག་པ་རེད། ས་འདི་འདྲ་ཡིན་དུས་ཚང་མས་ཨེ་ནི། བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ལ་ཉམས་ཞིབ་ཨེ་ནི། ངས་ད་འདི་ཡི་དེ་ཉམས་ལེན་བྱེད་ཀྱི་ཡོད་རེད། ཉམས་ལེན་བྱས་ན། ཁ་ཡོད་ལག་ཡོད་ཀྱི་སེམས་ལ་ཞི་བདེ་དང་ཨེ་ནི། ལུས་པོའི་འབྱུང་བ་འདི་ཡང་དོ་སྙོམས་བྱས་པས་ཚེ་སྒྲུབ་ཀྱི་མཆོག་རེད་བཞག་བྱས་ཙང་ཆོས་གྲོགས་ཚང་མ་ལོག་གིས་དེ་དགོངས་པ་བཅང་ཨེ་ནི། བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ལ་ག་ཚོད་ཐུབ་ཐུབ་ཀྱིས་ཉམས་ཞིབ་ཨེ་ནི། ཡག་པོ་བྱེད་གནང་ཤོག་ཨ།
ཨེ་ད་ག་ཡིན་གྲུ་ཞལ་རེད། ད་འདི་ཡིན་ན་སྤྱི་ཚེས་སུམ་ཅུའི་ཉིན་མོ་དེ་རྒྱལ་བ་རིན་པོ་ཆེ་གིས་ད་གསུང་ཆོས་གནང་བའི་སྐབས་ཀྱི་བཀའ་སློབ་ཁག་རེད་ལ། ཨ་ནི་ཡང་ཉིན་མོ་དེ་ད་གསུང་ཆོས་ཞུ་གར་བཅར་མཁན་ཁག་ཅིག་ལ་ཨ་ནི་ཆེད་མངགས་ཡང་གནས་ཚུལ་མཁོ་སྒྲུབ་གནང་གར་ཕེབས་མཁན་ང་ཚོའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཞུས་པའི་དུམ་བུ་གཅིག་ཡོད།
སྤྱི་ཚེས་སུམ་ཅུ་ཉིན་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུས་འཁོར་གསུང་ཆོས་ར་བའི་ནང་ཕྱི་ནང་དད་ལྡན་ཆོས་ཞུ་བ་རྣམས་ལ་དཔལ་མགོན་འཕགས་པ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པའི་ཆོས་འབྲེལ་ཉིན་གཉིས་པའམ་ཐ་མ་དེ་བཀའ་དྲིན་ཆེ་གནང་མཛད་སྐབས་བཀའ་སློབ་གནང་བའི་ནང་ང་ཚོ་འཛམ་བུ་གླིང་འདིའི་ནང་ཡོད་པའི་མི་རྣམས་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་གཅིག་གྱུར་ཡིན་དུས་ཕན་ཚུན་ཆགས་སྡང་ཕྱོགས་རིས་སྤངས་ཏེ་མི་གཅིག་གྱུར་གྱི་འདུ་ཤེས་ལྡན་པའི་ཐོག་ནས་འཛམ་བུ་གླིང་ཞི་བདེ་དང་བྱམས་བརྩེ་ལྡན་པའི་སྤྱི་ཚོགས་ཤིག་བསྐྲུན་རྒྱུར་ལས་འགན་ཡོད་སྐོར་ལམ་སྟོན་བཀའ་སློབ་སྩལ་གནང་སོང། ད་རིང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་མདུན་ནས་གསུང་ཆོས་ཞུ་བར་བཅར་མཁན་ཁག་ཅིག་ལ་བཀའ་འདྲི་ཞུ་སྐབས། ཨོ་སི་ཀྲོ་ལི་ཡ་ནས་ཡིན་པའི་བོད་རིགས་ཀརྨ་ཕུན་ཚོགས་ལགས་ཀྱིས་གསུངས་དོན་ལ་ད་ལན་ཁོང་གོང་ས་མཆོག་གི་སྐུ་མདུན་ནས་གསུང་ཆོས་ཞུ་རྒྱུ་བྱུང་བར་སྐལ་པ་བཟང་པོ་ཞིག་དང་མགོན་པོ་གང་ཉིད་ཀྱིས་བཀའ་སློབ་གནང་བ་ཁག་སེམས་ལ་ཟུག་པོ་བྱུང་ཡོད་སྐོར་གསུང་གནང་བྱུང། སྐུ་མདུན་ནས་རྡོ་རྗེ་གདན་སྔོན་མ་སངས་རྒྱས་བཅོམ་ལྡན་འདས་ཕེབས་ཡོད་རེད། ཨ་ནི་ད་རིང་ང་ཚོ་མི་ཚེ་འདི་ལ་སངས་རྒྱས

སངས་རྒྱས་མཇལ་བའི་སྐབས་དེ་འདྲའི་གནས་ཚུལ་བྱུང་དཔེ་སྐལ་བ་བཟང་པོ་ཡིན་བསམ་གྱི་འདུག། དེ་མཚུངས་ཨོ་སི་ཀྲོ་ལི་ཡ་ནས་ཡིན་པ་སི་ཏི་རོལ་ལགས་ཀྱིས་གསུང་ཡ་ལ། ང་རང་བོད་བརྒྱུད་ནང་ཆོས་རྗེས་འབྲང་པ་ཞིག་ཡིན། ད་ལན་རྡོ་རྗེ་གདན་ལ་ཡོང་བ་ཐེངས་དང་པོ་ཡིན། དེ་སྔ་ལོ་མང་སྔོན་ལ་གོང་ས་མཆོག་ཨོ་སི་ཀྲོ་ལི་ཡའི་ནང་མཇལ་མྱོང་ཡོད། ད་ལན་མཇལ་བ་དང་གསུང་ཆོས་ཞུ་བ་ཐེངས་གཉིས་པ་དེ་ཡིན། ད་ཐེངས་གོང་ས་མཆོག་མཇལ་བར་དཔེ་དགའ་བོ་བྱུང། ཁོང་གི་གསུང་ཆོས་ཀྱིས་ང་རང་བློ་སྟོབས་འཕེལ་སོང་ཞེས་བརྗོད་བྱུང། ཡང་ར་ཤི་ཡ་རང་སྐྱོང་མངའ་སྡེའི་ཐུ་ཝ་ནས་ཡིན་པ་ཕན་བདེ་ལགས་ཀྱིས་གསུངས་དོན་ལ། གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཞལ་མཇལ་གསུང་ཐོས་ཀྱི་སྐལ་པ་བཟང་པོ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད། དེ་ལྟ་བུའི་གསུང་ཆོས་དེ་ལོ་མང་སྔོན་ནས་ཞུ་འདོད་ཆེན་པོ་ཡོད། ད་ལན་གོང་ས་མཆོག་གིས་གསུང་ཆོས་སྐབས་བཀའ་སློབ་གནང་བ་ལྟར། ང་རང་གཞན་ལ་ཕན་ཐོགས་བསྒྲུབ་རྒྱུའི་འདོད་པ་ཆེན་པོ་སྐྱེས་བྱུང་ཞེས་འགྲེལ་བརྗོད་གནང་བྱུང། རྣལ་འབྱོར་རྡོ་རྗེ་འདི་ནི་ཨེ་ཤ་ར་བ་ལུང་འདྲེན་གྱི་ས་དགོས་པ་པའི་དངོས་གྲུབ་བིན། ད་དེ་ནས་ཡང་མུ་མཐུད་བྱས་ནས་ངོ་སྤྲོད་ཞུ་ཡ་དེ་ཡིན་ན་ད་རེས་ད་ཚེས་སུམ་ཅུ་སོ་གཅིག་གི་ཉིན་མོ་དེ་ཡིན་ན་འཇམ་པའི་དབྱངས་ཀྱི་རྗེས་གནང་སོགས་གནང་ཡོད་རེད་ལ་ཐོག་མར་ཡང་བཀའ་སློབ་ནང་ལོག་ལ་ད་སངས་རྒྱས་བཅོམ་ལྡན་འདས་ཀྱིས་ད་གདུལ་བྱ་སྡུག་བསྔལ་གྱི་རྒྱུ་དེ་ཡིན་པས་ན། སྤོང་ཐུབ་རྒྱུ་ཡོད་པ་གཅིག་གསུངས་ཡོད་དུས་ཨ་ནི་ང་ཚོའི་སེམས་ནང་ལོག་ལ་རེ་བ་དང་སྤོབས་པ་ཅིག་ཡོང་གི་ཡོད་པ་འདིའི་སྐོར་ནས་རྒྱས་པོ་རང་བྱས་ནས་ཡག་འདུག་གཅིག་ངོ་སྤྲོད་གནང་སོང།
རྗེས་གནང་གི་སྔོན་འགྲོ་ངས་སྒྲུབ་བྱ་བྱེད་ཀྱི་ཡིན་ད་ཨ་ནི་ཁྱེད་རང་ཚོས་ཨ་ར་པ་ཙ་ཏོག་ཙམ་བསགས་བཞག་ན་ཡག་པོ་མིན་འགྲོ་ད་དེ་ཡང་ང་རང་ཚོས་ནམ་རྒྱུན་ནས་འཆར་ཅན་བཏོན་དེ་ཨ་ཀའི་ཕུན་སུམ་ཚོགས་པ་མངའ་བ་གསེར་གྱི་རི་བོ་འདྲ་འཇིག་རྟེན་གསུམ་གྱི་མགོན་པོ་དྲི་མ་གསུམ་སྤངས་པ་སངས་རྒྱས་པདྨ་འདབ་མ་རྒྱས་འདྲའི་སྤྱན་མངའ་བ། འདི་ནི་འཇིག་རྟེན་དགེ་བའི་བཀྲ་ཤིས་དང་པོའོ་ཟེར། གང་ལྟར་ང་རང་ཚོ་སངས་རྒྱས་པའི་ཆོས་ཀྱི་ནང་ལ་འཇིག་རྟེན་བཀོད་པ་པོ་འདོད་ཀྱི་ཡོག་མ་རེད། སངས་རྒྱས་བཅོམ་ལྡན་འདས་ཁོ་རང་ཆ་བཞག་ན་ཡི། གྲངས་མེད་གསུམ་གྱི་ཚོགས་བསགས་ནས། མཐར་མངོན་པར་རྫོགས་པར་སངས་རྒྱས་པ་ཆགས་བསྡད་ཀྱི་ཡོག་རེད། རྟག་པ་རང་བྱུང་གི་སྐྱེས་བུ་བཞེད་ཀྱི་ཡོག་མ་རེད། ཕུན་སུམ་ཚོགས་པ་མངའ་བ་གསེར་གྱི་རི་བོ་འདྲ་བྱས་ནས། བཅོམ་ལྡན་འདས་ཁོ་རང་ཆ་བཞག་ན་པའི་གྲངས་མེད་གསུམ་གྱི་ཚོགས་བསགས་ནས། མཐར་ཨེ་ནི། རྡོ་རྗེ་གདན་གྱི་གནས་ལ་ཡ་མངོན་པར་རྫོགས་པར་སངས་རྒྱས་པའི་མཛད་པ་མཛད་བྱས་ལམ་ལ་བསླབས་ནས། མངོན་པར་རྫོགས་པར་སངས་རྒྱས་པ་མ་གཏོགས་རྟག་པ་རང་བྱུང་གི་སྐྱེས་བུ་ཆགས་ཀྱི་ཡོད་མ་རེད། ཨེ་ནི། ལམ་ལ་བསླབས་ནས་སྤང་བྱ། ཅི་རིགས་སྤངས་པའི་སྐད་ཆ་མིན་པར་བྱས། གང་ལྟར་སེམས་རྒྱུད་ཀྱི་སྟེང་གི་པའི་དྲི་མ། བག་ཆགས་དང་བཅས་པ་བུ་གས་སྦྱངས་བྱས། དེའི་འབྲས་བུ་ལ་ཡ། ཨེ་ནི། ཆོས་རྣམས་ཀྱི་ཡིན་ལུགས། བདེན་གཉིས་ཀྱིས་མཚོན་པའི། ཆོས་རྣམས་ཀྱི་ཡིན་ལུགས་ཇི་མ་ཇི་བཞིན་ཐུགས་ལ་ཆུད་ནས། ཨེ་ནི། གདུལ་བྱ་ལ་ཡ། ཁམས་དང་མོས་པ་དང་འཚམས་པའི། ཆོས་ཀྱི་གནས་ལུགས་བུ་གས་ད་སྟོན་མཁན་ཅིག་ཆགས་བསྡད་དུས། ཨེ་ནི། ཁོ་རང་རང་གི་ཉམས་མྱོང་གི་ཐོག་ནས། ང་ཚོ་ལ་ཡ། འབྲས་བུ་སྡུག་བསྔལ་བདེན་པ། རྒྱུ་ཀུན་འབྱུང་བདེན་པ། ད་དེ་འདྲ་གི་ཀུན་འབྱུང་བདེན་པ་ཟེར་ཡ་དེ། ཨེ་ནི། མི་ཤེས་པའི་དབང་གིས་ཡོང་གི་ཡོད་པ་དེ། ཨེ་ནི། གསལ་པོ་ཅིག་གསུངས་བྱས། ད་དེ། ཡིན་ལུགས་ཕྱིན་ཅི་མ་ལོག་པར་ཤེས་པའི་བློ། སྐྱེ་ཡ་ཡོད་བསྡད་པ་ཅིག་དང། བློ་དེ་སྐྱེས་ནས་ཡོང་དུས་ཙང་ནས་ཨེ་ནི། ཕྱིན་ཅི་ལོག་གི་ལོག་རྟོག་དེའི་དེ་ཕར་བསལ་བྱས། ཨོ་ད་དེ་ཨེ་ནི། པའི་དྲི་མ་བག་ཆགས་དང་བཅས་པ། པའི་སྦྱང་ཐུབ་ཡ་ཅིག་གི། ཕི་གའི་ཆོད་ཐུབ་ཡ་ཅིག་གསུང་གི་འདུག་ག། དེ་འདྲ་གི་ཨེ་ནི། པའི་དྲི་མ་སྤངས་པའི་ཨེ་ནི། བྲལ་བའི་ཡོན་ཏན། ཅིག་ཐོབ་ཡ་ཡོད་བསྡད་པ་ཅིག་གསུང་བསྡད་དེ། དཔེ་གནད་འགག་ཆེན་པོ་རེད་ཤག་ཅིག་སངས་རྒྱས་ལ་སྐྱབས་སུ་མཆིའོ་ཟེར་ནས་ལབ་བྱེད་པ་གཅིག་པོ་མ་ཡིན་པ་གོ་ཡག་པོ་ཅིག་བསམ་བློ་བཏང་པ་ཡིན་ན་ང་རང་ཚོའི་སེམས་རྒྱུད་ཀྱི་ཨེ་ནི་སྡུག་བསྔལ་གྱི་རྒྱུ་བྱེད་མཁན་འདི་སྤོང་ཐུབ་ཡག་ཡིན་པ་ཅིག་གི་དེ་སྤངས་པའི་བྲལ་བའི་ཡོན་ཏན་ཐོབ་ཡག་ཡོད་བསྡད་པ་ཅིག་གིས་གསུངས་ཡོང་དུས་ང་རང་ཚོའི་སེམས་ལ་ཡག་རེ་བ་གསར་པ་སླེབས་ཡག་དང་སྤོབས་པ་སླེབས་ཡག་ཅིག་འདུག་ག་དོན་འདི་འདྲ་ལ་དགོངས་ནས་བདག་ཉིད་བདག་གི་མགོན་ཟེར་ནས་གསུང་གི་འདུག་ག་འཇིག་རྟེན་བཀོད་པ་པོའི་དཀོན་མཆོག་ལྟ་བུ་ལ་གསོལ་བ་བཏབ་ནས་འགྲོ་ཡ་མེད་པ། སོ་སོ་རང་གི་སེམས་རྒྱུད་ཀྱི་སྐྱོན་འདི་ཡིན་ཏེ་གཉེན་པོ་སྐྱེས་པའི་སྟོབས་ཀྱིས་ཕར་སྦྱངས་ཡོང་དུས་ཙང་ནས་ཨེ་ནི་དེ་སྤངས་པའི་བྲལ་བའི་ཡོན་ཏན་སོ་སོས་ཐོབ་ཡོང་དུས་ཙང་ནས་ཨེ་ནི། བདག་ཉིད་བདག་གི་མགོན་ཟེར་བ་ཅིག་སླེབས་འདུག་ག་ཙང་དེ་འདྲ་ཡིན་དུས་ཙང་ནས་ད་ང་རང་ཚོ་དེ་རིང་འདི་ཨེ་ནས་སྤྱིར་མི་ཆོས་ལུགས་ཚང་མ་ལོག་མི་གཞན་ཕན་དང་ཅིག་གི་སེམས་པ་བཟང་པོ་བྱས་ཆོས་ལུགས་ཚང་མས་གསུང་གི་ཡོད་རེད་ཆོས་ལུགས་ཚང་མ་ལོག་ལ་གུས་ཞབས་བྱེད་དགོས་ཡ་རེད་ད་དེ་སངས་རྒྱས་པས་ཨེ་ནས་བདག་ཉིད་བདག་གི་མགོན་ཟེར་ནས་གསུང་ཡ་དེ་གི་གནད་འགག་ཆེན་པོ་འདུག་ག་སོ་སོ་སེམས་རྒྱུད་དུལ་ན། གང་ལྟར་སོ་སོར་སྡུག་བསྔལ་ལས་སྡུག་བསྔལ་རྒྱུ་དང་བཅས་པ་ལས་གྲོལ་ཐུབ་ཡག་ཅིག་གི་ཡོང་དུས་ཙམ་ནས་བདག་ཉིད་བདག་གི་མགོན་ཟེར་ཡག་འདི་གསུང་གི་ཡོག་རེད་བྱས་ཙང་ང་རང་ཚོ་ད་དེ་རེད་དེ། ནང་པ་སངས་རྒྱས་པའི་གནས་ཆེན་ད་དེ་ནི་ང་རང་ཚོ་ད། ཆོས་གྲོགས་ཚོ་དེ་རེད་དེ་ཐུག་ནས་བྱེད་ད། བསམ་བློ་གཏོང་ཡག་གཙོ་བོ་དེ་བདག་ཉིད་བདག་གི་མགོན་ཟེར་བ་དེ། ཞེ་པོ་ཅིག་ཤུགས་ཆེན་པོ་རེད་ཤག་ཅིག་གིས་མ་འོངས་པར་སོ་སོ་ག་འདྲ་ཞིག་ཡོང་དང་མ་ཡོང་ཟེར་བ་དེ། སོ་སོ་རང་གི་ལག་པར་ཡོད་བསྡད་པ་ཅིག་གིས་མ་གཏོགས་འཇིག་རྟེན་བཀོད་པ་པོ་གཅིག་གི་གཞན་དབང་ལ་བརྟེན་ནས་ཨེ་ནི་སོ་སོའི་བདེ་སྡུག་ཡོང་ཡག་ཅིག་མིན་པར་གང་ལྟར་རང་ཉིད་ཀྱི་བསམ་བློ་ཡག་པོ་ཞིག་བཏང་བྱས་ཨེ་ནི། རང་རྒྱུད་ཀྱི་སེམས་སྟེང་གི་སྐྱོན་དེ་ཡི་དེ་འཕགས་ཞིག་གི་གཉེན་པོ་བསྐྱེད་པའི་སྟོབས་ཀྱིས་ག་ལེ་ག་ལེ་ལ་ཕར་སེལ་ཐུབ་ན་ཨེ་ནི། སྤང་བྱ་སྤངས་པའི་བྲལ་བའི་ཡོན་ཏན་སོ་སོ་རང་གིས་ཐོབ་ཐུབ་ཡག་ཅིག་གི། དེ་འདྲ་ཡིན་དུས་བདག་ཉིད་བདག་གི་མགོན་གསུང་ཡག་དེ་དཔེ་གལ་ཆེན་པོ་རེད་ཤག། ཨེ་ནི་ང་རང་ཚང་མ་ལ་འོ་ད། འོ་ད་བཅོམ་ལྡན་འདས་གང་ལྟར་གསུང་ཡ་འདི་འཇིག་རྟེན་བཀོད་པ་པོ་གཞན་གཅིག་གིས་ང་ཚོ་བཀོད་པ་མ་རེད་སོ་སོ་རང་གི་སེམས་རྒྱུད་དུལ་མ་དུལ་གྱི་ཐོག་ནས་ཡོང་ཡག་རེད། སེམས་རྒྱུད་ཕར་ག་ལེ་ག་ལེ་ལ་ཕར་དུལ་ནས་ཨེ་ནི། ཐོག་མར་སྡུག་བསྔལ་བདེན་པར་ཤེས། དེ་ནས་སྡུག་བསྔལ་གྱི་རྒྱུ་ཀུན་འབྱུང་གི་གནད་འགག་དེ་ཡག་པོ་ཅིག་ཤེས་པར་བྱས་ནས། དེ་ནས་ཀུན་འབྱུང་གི་རྩ་བ་མ་རིག་པ་ཟེར་བ་དེ་ཕྱིན་ཅི་ལོག་གི་བློ་ཡིན་པ་ཅིག་ཤེས་ཡོང་དུས་དེ་ལ་གཉེན་པོ་སྟོབས་ལྡན་ཡོད་པ་དང་གཉེན་པོ་དེ་རྒྱུད་ལ་སྐྱེས་ནས་གོམས་ཡོང་དུས་རྩ་ནས་སྤང་བྱ་སྤངས་པའི་བྲལ་བའི་ཡོན་ཏན་ཐོབ་ཐུབ་ཡག་ཅིག་གི་དེ་འདྲ་ཡིན་དུས་དེ་སངས་རྒྱས་པའི་ཆོས་ཀྱི་དམིགས་བསལ་འགྲོ་སྟངས་ཅིག་རེད་འདུག་ག།

སྤང་བྱ་སྤངས་པའི་བྲལ་བའི་ཡོན་ཏན་གཅིག་མཐོང་ཡོང་དུས་ཙམ་ནས་འོ་ད་དེ་མངོན་དུ་བྱ་བསམ་པའི་སེམས་ཤུགས་སྐྱེ་ཡ་ཅིག་དང། དེའི་དོན་དག་ལ་ཨེ་ནི་བསླབ་པ་གསུམ་གྱི་ཉམས་ལེན། ཚུལ་ཁྲིམས་ཀྱི་བསླབ་པས་གཞི་བྱས། དེ་ནས་སེམས་རྩེ་གཅིག་པ་ཏིང་ངེ་འཛིན་འདི་བསྒྲུབ་ཡ་ཏིང་ངེ་འཛིན་གྱི་བསླབ་པ་དེ་ལ་བརྟེན་ནས་ཨེ་ནི་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་པའི་གོང་ནས་གོང་དུ་སྤེལ་ནས་པའི་ཆོས་རྣམས་ཀྱི་ཡིན་ལུགས་པའི་གཏིང་ཟབ་པོ་ཤེས་བསྡད་མཁན་གྱི་ཤེས་རབ་ཀྱི་བསླབ་པ་ཡང་རྒྱུད་ལ་བསྐྱེད་ནས། དེ་ཡིན་དུས་གང་ལྟར་བདག་ཉིད་བདག་གི་མགོན་ཟེར་བ་དེ་བདེན་པ་བདེན་རྐྱང་རེད་འདུག་ག་སོ་སོ་བསམ་བློ་མ་བཏང་ན་ད་ག་རེད་མ་གཏོགས་བསམ་བློ་བཏང་ན་རང་རྒྱུད་ཀྱི་པའི་དྲི་མ་དེ་གཉེན་པོ་སྐྱེས་པའི་སྟོབས་ཀྱིས་ཕ་གི་སྤང་ཐུབ་ཡ་ཅིག་གི་བོད་སྐད་གསལ་བོ་ཞིག་ཀློག་ལ་ཤག་ཡིན་ནི་ས་ནས་བདག་ཉིད་བདག་གི་མགོན་ཟེར་གསུང་གི་འདུག་བ་དཔེ་གལ་ཆེན་པོ་རེད་ཤག་ད་དེ་རིང་འདིར་ང་རང་ཚོ་ཆོས་དད་ཡོད་མཁན་སེར་སྐྱ་མང་པོ་ཅིག་སླེབས་བསྡད་ཡོད་རེད་སོ་སོས་བསམ་བློ་བཏང་ན་སོ་སོའི་སེམས་རྒྱུད་ཀྱི་ཨེ་ནི་སྐྱོན་འདི་ཡིན་འདི་གཉེན་པོ་བསྐྱེད་པའི་སྟོབས་ཀྱིས་ཕར་སྦྱང་ཐུབ་ཡག་ཅིག་སོ་སོའི་ལག་པ་ཡོད་བསྡད་པ་ཅིག་རེད་འདུག་བ། འཇིག་རྟེན་བཀོད་པ་པོ་གཞན་གཅིག་བྱས་ནས་དེ་ལ་ཡར་སྐྱབས་སུ་མཆི་དགོས་མེད་པ། བདག་ཉིད་བདག་གི་མགོན་ཡིན་གསུངས་ཡག་དེ་རེད་ཤག་བྱས་ཙང་ད་དེ་འདྲ་ཡིན་དུས། སངས་རྒྱས་པའི་ཆོས་འདི་དངོས་གནས་དྲང་གནས་ཀྱི་ཕོ་གི་ཕྱོགས་གཅིག་ནས་རིགས་པ་དང་ལྡན་པ། གཉིས་ནས་ང་རང་ཚོ་ཚང་མ་བློ་ལ་ཡར་སྤོབས་པ་རྙེད་ཡ་ཅིག་ཆགས་ཀྱི་འདུག་ག། ད་དེ་ཨེ་ནི་རང་གཅིག་པུའི་ཆེད་དུ་བསམ་པ་མ་ཡིན་པར། མཐའ་ཡས་པའི་སེམས་ཅན་མཐའ་དག་གི་དོན་དུ་བསམ་བློ་བཏང་ནས་ཨེ་ནི་སེམས་བསྐྱེད་བཟང་པོ་གཅིག་གིས་ཟིན་ནས་ཡོང་དུས་ད་ནི་དེའི་ཚོད་ཀྱིས་ཕོ་གཞན་དང་མི་འདྲ་བའི་ཕོ་གི་རླབས་ཆེན་པོ་གཅིག་གི་བསམ་བློ་ཅིག་སླེབས་ཡོང་གི་འདུག་བྱས་ཙང་ད་ལྟ་ང་རང་ཚོའི་ད་བོད་གངས་ཅན་གྱི་ལྗོངས་ལ་ཡོད་བསྡད་པའི་ཨེ་ནི་སངས་རྒྱས་ཀྱི་ཆོས།

དོན་དག་དེ་སོ་སོ་རང་ཉིད་ཀྱི་སེམས་པའི་སྙིང་སྟོབས་ཡོད་བསྡད་པ་ཅིག་དང་སེམས་པའི་ཞི་བདེ་ཡག་པོ་ཅིག་ཡོང་ཐུབ་ཡག་ཅིག་རང་གཞན་དོན་ནི་རབ་སྒྲུབ་ཕྱིར་བྱང་ཆུབ་སེམས་ནི་བསྐྱེད་པར་བགྱི། རང་དོན་བསྒྲུབ་ན་ཡང་བྱང་ཆུབ་ཀྱི་སེམས། གཞན་དོན་བསྒྲུབ་ན་ཡང་བྱང་ཆུབ་ཀྱི་སེམས། རང་གཞན་དོན་ནི་རབ་སྒྲུབ་ཕྱིར་བྱང་ཆུབ་སེམས་ནི་བསྐྱེད་པར་བགྱི།
བྱང་ཆུབ་མཆོག་གི་སེམས་ནི་བསྐྱེད་བགྱིས་ནས་སེམས་ཅན་ཐམས་ཅད་བདག་གི་མགྲོན་དུ་གཉེར། བྱིས་པ་ཞིག་ནུས་པ་ཆེན་པོ་རེད་འདུག་ཨ། ལོང་ད་ད་ལྟ་ཡང་ང་ཚོ་དུས་ཚོད་ཀྱི་རྐྱེན་པས་ད་དེ་རིང་གི་ལེ་ཚན་འདི་ད་ག་ཙམ་བཤད་ཀྱི་ཡིན་ཨ་ང་ཚོས་ཡང་ལེ་ཚན་རྗེས་མའི་ནང་ལོགས་ལ་མུ་མཐུད་བྱས་སྤྱི་ཚེས་སུམ་ཅུ་སོ་གཅིག་གི་ཉིན་མོ་དེར་རྒྱལ་བ་རིན་པོ་ཆེ་ནས་ནི་འཇམ་པའི་དབྱངས་ཀྱི་རྗེས་གནང་དང་སྨན་བླའི་གསོལ་འདེབས་ཀྱི་ལྗགས་ལུང་སོགས་གནང་ཡོད་དུས་འདི་དང་འབྲེལ་ཡོད་ཀྱི་ཐོག་ནས་ནི་ཡང་ཞིབ་ཕྲ་ཁག་ངོ་སྤྲོད་ཞུ་གི་ཡིན